ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག། རེས་གཟའ་ཉི་མ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་རྒྱུ་ཡིན།
ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན། བསྟན་འཛིན་དཔལ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་སྔ་དྲོ་གནས་མཆོག་རྡོ་རྗེ་གདན་ནང་དད་ལྡན་ཆོས་ཞུ་བ་ཁྲི་ཚོ་མང་པོར་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བསྩལ་གནང་མཛད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནང་ཆོས་འབྲེལ་སོགས་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པ་དང་བསྟུན་ནས་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་ནང་པའི་ཆོས་ཚོགས་ཁག་གིས་ཀྱང་ཆོས་ཕྱོགས་ཀྱི་གནང་སྒོ་མང་པོ་ཞིག་བསྒྲུབས་དང་སྒྲུབ་བཞིན་ཡོད་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་ལུགས་ལྟར་ལྷ་དགུང་དགུ་བཅུར་ཕེབས་པའི་སྐུའི་གོ་སྟོན་དང་འབྲེལ་ནས་བྱང་ཨ་རིའི་ས་གནས་ཁག་གསུམ་གྱི་ནང་ཆོ་འཕྲུལ་སྨོན་ལམ་ཆེན་མོ་འཚོགས་འཆར་ཡོད་པའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་ན་གཞོན་དང་ཤེས་ཡོན་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་སྙན་སྒྲོན་མ་ཞུས་གོང། སྟོན་པ་བཅོམ་ལྡན་འདས་ཀྱིས་བདག་ཉིད་བདག་གི་མགོན་ཡིན་ཞེས་གསུངས་པ་ལྟར་སངས་རྒྱས་པའི་ཆོས་ཀྱི་གནས་ལུགས་ཤེས་ཏེ་སྤང་བྱ་སྤངས་པའི་བྲལ་བའི་ཡོན་ཏན་མངོན་དུ་བྱ་ཐུབ་རྒྱུ་ཡོད་པ་ཞིག་ཡིན་པའི་སྐོར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དད་ལྡན་ཆོས་ཞུ་བ་རྣམས་ལ་ཆོས་འབྲེལ་གནང་སྐབས། བཀའ་གནང་ཡོད་པའི་སྐོར། ང་ཚོའི་གནས་མཆོག་རྡོ་རྗེ་གདན་དུ་ཡོད་པའི། གན་ཉར་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། སངས་རྒྱས་པའི་ཆོས་ཀྱི་ནང་བདག་ཉིད་བདག་གི་མགོན་ཡིན་ཞེས་གསུངས་པ་ལྟར་སངས་རྒྱས་པའི་ཆོས་ཀྱི་གནས་ལུགས་ཤེས་པར་བྱས་ཏེ། སྤང་བྱ་སྤངས་པའི་བྲལ་བའི་ཡོན་ཏན་མངོན་དུ་བྱེད་ཐུབ་རྒྱུ་ཡོད་པ་ཞིག་ཡིན་སྐོར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དད་ལྡན་ཆོས་ཞུ་བ་རྣམས་ལ་ཆོས་འབྲེལ་གནང་སྐབས་བཀའ་སློབ་སྩལ་གནང་སོང། བསམ་བློ་གཏོང་ཡག་གཙོ་བོ་དེ་བདག་ཉིད་བདག་གི་མགོན་ཟེར་ཡག་དེ་ཞེ་པོ་ཅིག་ཤུགས་ཆེན་པོ་རེད་བཞག་ཅིག་གིས་མ་འོངས་པར་སོ་སོ་ག་འདྲ་ཡོང་དང་མི་ཡོང་ཟེར་ཡག་དེ་སོ་སོ་རང་གི་ལག་པར་ཡོད་རེད་པ་ཅིག་གིས། མ་གཏོགས་འཇིག་རྟེན་བཀོད་པ་པོ་གཅིག་གི་གཞན་དབང་ལ་བརྟེན་ནས་ཨེ་ནི་སོ་སོའི་བདེ་སྡུག་ཡོང་ཡག་ཅིག་མིན་པར། གང་ལྟར་རང་ཉིད་ཀྱི་བསམ་བློ་ཡག་པོ་ཅིག་བཏང་བྱས་ཨེ་ནི་རང་རྒྱུད་ཀྱི་སེམས་སྟེང་གི་སྐྱོན་དེ་ཡ་དེ་སྤོང་བྱེད་ཀྱི་གཉེན་པོ་སྐྱེས་པའི་སྟོབས་ཀྱིས་ག་ལེ་ག་ལེ་ལ་ཕར་སེལ་ཐུབ་ན། ཨེ་ནི་སྤང་བྱ་སྤངས་པའི་བྲལ་བའི་ཡོན་ཏན་སོ་སོ་རང་གིས་ཐོབ་ཐུབ་ཡག་ཅིག་རེད། དེ་འདྲ་ཡིན་དུས་བདག་ཉིད་བདག་གི་མགོན་གསུངས་ཡག་དེ་དཔེ་གལ་ཆེན་པོ་རེད་ཤག། གོང་ཞུས་ཀྱི་བཀའ་སློབ་དེ་ནི་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ཚེས་སུམ་ཅུ་སོ་གཅིག་ཉིན། གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་གསུང་ཆོས་ར་བའི་ནང། ཕྱི་ནང་དད་ལྡན་སེར་སྐྱ་མི་མང་རྣམས་ལ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་ཆེ་གནང་མཛད་སྐབས། བཀའ་སློབ་སྩལ་གནང་བ་ཞིག་ཡིན་ཞིང་གོང་ས་མཆོག་གིས་མུ་མཐུད་བཀའ་སྩལ་བའི་ནང།

དེ་ནས་མགོན་པོ་གང་ཉིད་སྐུ་ན་ཆུང་དུས་ནས་སེམས་མྱོང་ཡོད་པ་ཞིག་ཡིན་པ་དང། རྗེ་བཙུན་འཇམ་དཔལ་དབྱངས་ཀྱི་བྱིན་རླབས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ལ་བརྟེན་ནས། མགོན་པོ་གང་ཉིད་བསྟན་འགྲོ་སྤྱི་ལ་ཕན་ཐོགས་གང་འཚམས་བསྒྲུབ་ཐུབ་གནང་ཡོད་སྐོར་བཀའ་སློབ་བཀའ་དྲིན་ཆེ་གནང་མཛད་སོང། ད་དུས་ད་ལྟའི་བར་དུ་ངས་འཛམ་བུ་གླིང་འདིའི་སྒང་ལ་ཆོས་རེད། ཡང་དམིགས་བསལ་ཆོས་དང་མ་འབྲེལ་བའི་ཡ་རབས་སྤྱོད་བཟང་ཅིག་འདི་འདྲའི་གི་བསླབ་བྱའི་ཐོག་ནས་མི་མང་པོ་ལ་ངས་ཕན་ཐོགས་གང་འཚམས་བྱེད་ཐུབ་ཀྱི་ཡོད་རེད། བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་གསུངས་པ་ནང་བཞིན་ངས་འདི་ག་ལ་གང་འཚམས་ཀྱི། བཞེད་པ་སྒྲུབ་ཐུབ་ཀྱི་ཡོད་རེད་དེའི་གཙོ་བོ་དེ་ཆོས་རིག་པ་རྣམ་འབྱེད་ཀྱི་ཤེས་རབ་ཀྱི་ཐོག་ནས་ཡོང་གི་འདུག་ག་རྗེ་བཙུན་འཇམ་དཔལ་དབྱངས་ཀྱི་བྱིན་རླབས་ལ་བརྟེན་ནས་ཡོང་གི་འདུག་ག། ད་རིང་གོང་ས་མཆོག་གི་གསུང་ཆོས་དང་བསྟུན་ནས་རི་བོ་དགེ་ལུགས་པའི་དགོན་ཁག་བཅུ་ལས་གྲུབ་པའི་བལ་ཡུལ་དགེ་ལྡན་ཤེས་ཡོན་ལྷན་ཚོགས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཐའ་ཡས་པའི་སྐྱེ་འགྲོ་སྤྱི་ལ་བསྐྱངས་པའི་བཀའ་དྲིན་རྗེས་དྲན་མཚོན་བྱེད་དུ་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་འཆི་མེད་ཚེ་ཡི་བུམ་པའི་ཁར་འཕགས་མཆོག་སྤྱན་རས་གཟིགས་ཀྱི་ཕྱག་མཚན་མཚོན་པའི་པདྨ་དཀར་པོ་དང་ཕྱག་ཟུང་ཐལ་སྦྱར་ཤེལ་ཕྲེང་གིས་བརྒྱན་པའི་རིན་ཆེན་རྣམ་གསུམ་ལས་གྲུབ་པའི་གཟེངས་རྟགས་ཕྱག་ན་པད་དཀར་འཆང་བ་ཞེས་པ་ཕུལ་གནང་མཛད་སོང། གཟེངས་རྟགས་དེའི་སྐོར་བལ་ཡུལ་དགེ་ལྡན་ཤེས་ཡོན་ལྷན་ཚོགས་ཀྱི་ཚོགས་གཙོ་དགེ་བཤེས་ངག་དབང་ཐར་འདོད་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ཕྱག་ན་པད་དཀར་འཆང་བ་ཟེར་འདུག་སེ་བྱས་ནས་ང་ཚོས་འདུག་སེ་ཞུས་ཡོད། ད་འདུག་སེ་ཕུལ་དགོས་ཡག་དེ་རྒྱུ་མཚན་ག་རེ་ཟེར་ན་གཙོ་བོ་ད་ཨ་ནི་ང་ཚོ ྋགོང་ས ྋསྐྱབས་མགོན་ཆེན་པོ་གི་ད་ཐུགས་རྗེའི་བཀའ་དྲིན་དེ་ཨ་ནི་འཇལ་ན་འཇལ་མ་ཐུབ་པ་དང།

ང་རང་སྔོན་མ་ནས་གོང་ས་མཆོག་མཇལ་འདོད་ཆེན་པོ་ཡོད་པ་ནང་བཞིན་ད་རེས་དངོས་སུ་མཇལ་རྒྱུ་བྱུང་བ་དེ་ནི། སྐལ་བ་བཟང་པོ་ཞིག་དང་མི་ཚེའི་ནང་བརྗེད་དཀའ་བའི་དྲན་རྟེན་ཞིག་ཆགས་སོང། གོང་ས་མཆོག་གི་གསུང་ཆོས་ཧ་ཅང་གོ་བདེ་པོ་འདུག་ཅེས་འགྲེལ་བརྗོད་གནང་བྱུང། ཡང་མ་ལེ་ཤི་ཡ་ནས་པ་བུད་མེད་ཤ་ནི་ཤ་ལགས་ཀྱིས། ངས་གོང་ས་མཆོག་གི་སྐུ་མདུན་ནས་དངོས་སུ་གསུང་ཆོས་ཞུ་བ། ད་ལན་གྱི་དེ་ཐེངས་གཉིས་པ་ཞིག་ཆགས་ཀྱི་ཡོད། དུས་རྒྱུན་ང་རང་དྲ་ཐོག་ནས་གོང་ས་མཆོག་གི་གསུང་ཆོས་ཞུ་མྱོང་ཡོད་ལ། མགོན་པོ་གང་ཉིད་ཀྱིས་ཆོས་འབྲེལ་བཀའ་སློབ་གནང་སྐབས། གཙོ་བོ་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་བསྐྱེད་དེ་གཞན་ལ་ཕན་འདོགས་སྒྲུབ་དགོས་པའི་ལམ་སྟོན་བཀའ་སློབ་གནང་བ་ལྟར་ངས་གང་ཐུབ་ཅི་ཐུབ་ཀྱིས་འབད་བརྩོན་ཞུ་གི་ཡོད་ཅེས་གསུངས་གནང་བྱུང། ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ཟླ་བ་དང་པོའི་ཚེས་གཅིག་ཉིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཝ་ར་ཎ་སིའི་དབུས་བོད་ཀྱི་གཙུག་ལག་སློབ་ཁང་དང། ཝཱ་ཎ་སློབ་ཟུར་དང་སྤོན་ཊ་ཆོལ་གསུམ་གཞིས་ཆགས་དང་ཞྭ་ལུ་དགོན་པ། ལྷ་ལྡན་ཆོ་འཕྲུལ་སྨོན་ལམ་དགེ་རྩ་ཚོགས་པ་དང་དགེ་ལྡན་སྤྱི་ལས་ཁང་བཅས་ཚོགས་པ་སྡེ་ཚན་ཁག་ཐུན་མོང་གི་གོ་སྒྲིག་འོག་གོང་ས་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་འདེགས་འབུལ་ཞུས་གནང་རྒྱུ་ཡིན་པ་རེད་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རིགས་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནང་ཆོས་འབྲེལ་གཙོས་པའི་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པ་དང་བསྟུན་ནས་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་དད་ལྡན་མང་ཚོགས་ནས་ཀྱང་ཆོས་འབྲེལ་གྱི་གནང་སྒོ་མང་པོ་ཞིག་བསྒྲུབས་དང་སྒྲུབ་བཞིན་འདུག་དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས

སྐྱབས་རྗེ་ཆུ་བཟང་རིན་པོ་ཆེ་མཆོག་གིས་ལམ་སྟོན་གནང་བ་ཞིག་ཡིན་འདུག། འདིའི་སྐོར་བལ་ཡུལ་དགེ་ལྡན་ཤེས་ཡོན་ལྷན་ཚོགས་ཀྱི་ཚོགས་གཙོ་དགེ་བཤེས་ངག་དབང་ཐར་འདོད་ལགས་ཀྱིས་གསུངས་དོན། ད་དེ་རིང་འདི་ང་ཚོའི་བལ་ཡུལ་དགེ་ལྡན་ལྷན་ཚོགས་ཀྱིས་དེ་ནས་ད་གཟེངས་རྟགས་ཕུལ་ཡོད་དེ་ཨ་ནེ་དཔེ་མི་སྲིད་ཀྱི་ཡག་པོ་ཐོགས་སུ་བྱུང་སོང་ད་ང་ཚོའི་རྩ་བའི་ད་གཟེངས་རྟགས་ཕུལ་དགོས་ཡས་དེ་ད་དམིགས་ཡུལ་འགྲོ་གི་དེ་ག་རེ་ཟེར་ན་གཙོ་བོ་ད་ད་རྒྱལ་བ་ཐམས་ཅད་མཁྱེན་པས་ཀྱིས་ད་བཀའ་དྲིན་རྗེས་དྲན་རང་གིས། ཞེས་དོ་བདག་སེམས་བདག་དེ་བུ་ཡིན་དོ། འོ་དེ་འདྲར་ཆོས་དབྱིངས་ཤེས་ཡོན་ཡིན། ཡང་ལ་དྭགས་ཀྱི་སེམས་བསྐྱེད་ཤེས་ཡོན་རིག་གཞུང་ཆོས་ཚོགས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ཉིན་ནས་བཟུང་གསུང་ཆོས་སྩལ་གནང་མཛད་པ་ཁག་ལ་དྭགས་མང་ཚོགས་ལ་གསུང་བསྒྱུར་ཞུ་རྒྱུ་གོ་སྒྲིག་ཞུ་བཞིན་འདུག་པས་འདིའི་སྐོར་ལ་དྭགས་སེམས་བསྐྱེད་ཤེས་ཡོན་ཚོགས་པའི་བཟང་པོ་ལགས་ཀྱིས་གསུངས་དོན། ཚེས་ཉེར་རྩ་དགུ་ཉིན ྋགོང་ས་མཆོག་གིས་གསུང་ཆོས་དངོས་གཞི་དབུ་འཛུགས་གནང་ཡོད་ལ། ཞོགས་པ་སྐུ་མདུན་གྱིས་གསུང་ཆོས་གནང་ཡོད་པ་འདི་དགོང་དྲོ་ཆུ་ཚོད་ལྔ་པའི་ཐོག་སེམས་བསྐྱེད་ཤེས་རིག་སྤྱི་ཚོགས་པའི་གོ་སྒྲིག་འོག་ལ་དྭགས་ཀྱི་སྐད་ནང་གོང་ས་མཆོག་གི་གསུང་ཆོས་གསུང་བསྒྱུར་ཞུ་ཡ་གྲ་སྒྲིག་བྱས་པ་བཞིན་གསུང་ཆོས་རྭ་བ་ནང་རྒྱུད་སྨད་བླ་མ་དབུ་མཛད་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་དང་སྐྱབས་རྗེ་བ་ཀུ་ལ་མཆོག་སྤྲུལ་རིན་པོ་ཆེ་གཉིས་ཀྱི་སྐུ་ཡི་ཡོངས་འཛིན། རྗེ་བཙུན་ཐུབ་བསྟན་རབ་རྒྱས་དཔལ་བཟང་པོ་མཆོག་ནས་གསུང་བསྒྱུར་ཉིན་དང་པོ་མཛད་ཡོད་ལ། དེ་བཞིན་ཕྱི་ཚེས་སུམ་ཅུ་གི་གསུང་བསྒྱུར་གསུང་ཆོས་རྭ་བ་ནང་དགོང་དྲོ་ཆུ་ཚོད་ལྔ་པའི་ཐོག་འབྲས་སྤུངས་སྒོ་མང་གྲྭ་ཚང་གི་མཁན་ཟུར་རིན་པོ་ཆེ་རྗེ་བཙུན་བློ་བཟང་རྒྱལ་མཚན་དཔལ་བཟང་པོ་མཆོག་གིས་མཛད་རྒྱུ་དང། དེ་ནས་ཉིན་གསུམ་པ་གསུང་ཆོས་ཀྱི་གསུང་བསྒྱུར། དགོང་དྲོ་ཆུ་ཚོད་ལྔ་པ་ཐོག་གསུང་ཆོས་ར་བ་ནང་གདན་ས་བཀྲ་ཤིས་ལྷུན་པོའི་དགེ་བའི་བཤེས་གཉེན་ཆེན་པོ་དཀའ་ཆེན་བློ་བཟང་ཤེས་རབ་མཆོག་གིས་མཛད་རྒྱུ་བཅས་སེམས་བསྐྱེད་གཞན་རིག་གཞུང་ཚོགས་པའི་མཛད་འཆར་བསྡུ་སྒྲིག་གནང་ཡོད་ལ། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་སྩལ་གནང་དབུ་འཛུགས་མ་མཛད་གོང་དེ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་ནས་ཉི་ཤུ་བརྒྱད་བར་ཉིན་གྲངས་བཞིའི་རིང་ཆོས་འབྲེལ་གོ་སྒྲིག་ཞུས་གནང་འདུག། སེམས་བསྐྱེད་གཞན་རིག་གཞུང་ཚོགས་པའི་ངོས་ནས་འབྲས་སྤུངས་སྒོ་མང་གྲྭ་ཚང་གི་མཁན་ཟུར་རིན་པོ་ཆེ་རྗེ་བཙུན་བློ་བཟང་རྒྱལ་མཚན་དཔལ་བཟང་པོ་མཆོག་ལ་གསོལ་འདེབས་ཞུས་ནས། མི་མང་ལ་རྗེ་ཙོང་ཁ་པས་མཛད་པའི་རྟེན་འབྲེལ་བསྟོད་པའི་བཀའ་ཁྲིད། ཕྱི་ཟླ་བཅུ་གཉིས་ཀྱི་ཕྱི་ཚེས་ཉི་རྩ་ལྔ་ནས་རྩ་བརྒྱད་བར་ཉི་མ་བཞིའི་རིང་མཆོད་རྟེན་རིན་པོ་ཆེ་གི་གཡོན་ཕྱོགས་སྤང་སྟེང་དུ་སློབ་སྦྱོང་བཀའ་ཁྲིད་དུ་བསྐྱངས་ཡོད། ཡང་ལ་དྭགས་ཀྱི་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་གི་གོ་སྒྲིག་འོག་གནས་མཆོག་རྡོ་རྗེ་གདན་ནང་བྱམས་སྨོན་ཆེན་མོ་ཞུ་བའི་སྨོན་ལམ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་ནས་དབུ་འཛུགས་གནང་སྐོར་ཆོས་ཚོགས་འདིའི་དབུ་ཁྲིད། དགེ་བཤེས་ཚེ་དབང་ལགས་ཀྱིས་གསུངས་དོན། ལོ་སྔ་མ་ནས་ད་ལ་དྭགས་བྱམས་སྨོན་ཆེན་མོ་ཟེར་ནས་ཅིག་ངེད་ཀྱིས་སྣེ་ཁྲིད་ནས་ད་ང་ཚོ་གི་ལ་དྭགས་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་གིས་སྒོ་ཕྱེས་ནས་ལ་དྭགས་བྱམས་སྨོན་ཆེན་མོ་ཚོགས་ཐེངས་གཉིས་པ་འདི་ད་ལན་ནས་ང་ཚོ་འགོ་ཚུགས་པ་རེད་ཁ་སང་ཕྱི་ཚེས་ཉི་ཤུ་རྩ་དྲུག་ནས་འགོ་ཚུགས་པ་རེད་དེ་རིང་ད་ཉི་མ་གསུམ་པ་ཆགས་བསྡད་ཡོད་རེད་ད་འདི་བཙུགས་དགོས་རྒྱུ་མཚན་གཙོ་བོ་ཚོ་ད་འཛམ་གླིང་ཞི་བདེ་དང་ཅིག་དེ་ག་ནང་བཞིན་ཅིག་ད། སྨོན་ལམ་གྱི་དགོས་དོན་གཙོ་བོ་འདིར་བ་ད་ཅིག་རང་གི་སེམས་འདུལ་ཡག་མི་ལ་སེམས་རྒྱུད་འདུལ་ཡག་གི་བསླབ་ཡག་དང་ཐབས་ལམ་དང་དེ་འདྲ་བྱེད་ཡག་ཨ་ནི་ཅིག་སྔར་སྲོལ་གྱི་ཨ་ནི་ཅིག་གསུང་རྒྱུན་དེ་ཚོ་གནས་ཡག་སྔར་སྲོལ་གྱི་ཨ་ནི་བསྔོ་བ་སྨོན་ལམ་བྱེད་སྟངས་ཀྱི་རིམ་པ་དེ་ཚོ་གནས་ཡག་དེ་འདྲ་གི་ཆེད་དུ་ད་སྨོན་ལམ་ཅིག་ལ་དྭགས་བྱམས་སྨོན་ཆེན་པོ་ཟེར་ནས་རྒྱལ་བ་བྱམས་པའི་བསྟན་པ་དང་མཇལ་ཡག་གི་སྨོན་ལམ་རེ་གཙོ་བོ་སྒྲོགས་ཤིག་ད་རྒྱལ་བ་བྱམས་པ་གི་སྨོན་ལམ་ཅིག་ཚུགས་ནས་ད་ད་ལོ་ཐེངས་གཉིས་པ་དེ་འགྲོ་བསྡད་ཡོད་རེད། ཡང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མི་རིགས་གཞན་ཁག་ནས་ཀྱང་དེ་དེ་བཞིན་གྱི་ཚོགས་བསགས་སྒྲིབ་སྦྱོང་གི་གནང་སྒོ་མང་པོ་བསྒྲུབས་དང་སྒྲུབ་བཞིན་འདུག་དེ་དག་སྐོར་ཞིབ་ཕྲ་རེས་གཟའ་ལྷག་པའི་སྔ་དྲོར་སྙན་སྒྲོན་ཞུ་གི་ཡིན་པས་དེ་དོན་དགོངས་འཇགས་གནང་རོགས་གནང། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་སྐུ་ཕྲེང་དང་པོ་མཁས་གྲུབ་རྗེའི་གཅུང་པོ་སྙན་བརྒྱུད་གདམས་པའི་མངའ་བདག་དགའ་ལྡན་ཁྲི་ཆེན་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་སྐུ་མྱ་ངན་ལས་འདས་ནས་ལོ་ལྔ་བརྒྱ་ལྔ་བཅུ་འཁོར་བའི་བཀའ་དྲིན་རྗེས་དྲན་གྱི་མཛད་སྒོའི་ཐོག་གསུང་བཤད་གནང་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུང་བཤད་དབུ་འཛུགས་གནང་དོན། སྙན་བརྒྱུད་བསྟན་པའི་མངའ་བདག། ཁྲི་ཆེན་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་དགོངས་པ་མྱ་ངན་ལས་འདས་ཏེ་མི་ལོ་ལྔ་བརྒྱ་ལྔ་བཅུ་འཁོར་བའི་གི་དུས་དྲན་སྲུང་བརྩི་འདི་གནས་ཁྱད་པར་ཅན་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་པའི་གདན་ས་འདིར་གནང་བ་ནི་ཆོས་སྲིད་གཉིས་ཀའི་ཆ་ནས་དོན་སྙིང་ལྡན་པ་ཞིག་ཆགས་ཡོད་རེད་ཞུ་ནས་ཞུ་ཡ་དང། ཡང་ཁོང་གིས་རྗེ་འདི་མཁས་གྲུབ་རིན་པོ་ཆེའི་གཅུང་པོར་ལ་སྟོད་ལྡོག་གཞུང་དུ་སྐུ་འཁྲུངས་ཤིང་སྐུ་གཞོན་ནུའི་དུས་ནས་རབ་ཏུ་བྱུང་སྟེ་རྗེ་རིན་པོ་ཆེ་ཡབ་སྲས་རྣམས་ཀྱི་ཞབས་ལ་གཏུགས་ནས་དབེན་ས་སྙན་བརྒྱུད་དང་གཅོད་ལ་སོགས་པའི་རི་བོ་དགེ་ལུགས་པའི་སྙན་བརྒྱུད་ཀྱི་གདམས་ཟབ་ཅིང་རྒྱ་ཆེ་བ་དུ་མའི་བདག་པོ་ཆགས་ཤིང་རྗེ་དགེ་འདུན་གྲུབ་པས་བ་སོ་ཆོས་རྗེ་འདི་ལུང་རྟོགས་ཀྱི་ཡོན་ཏན་གང་ས་ནས་གཞན་དང་མི་འདྲ་བས་དགའ་ལྡན་ཁྲི་ལ་གདན་དྲངས་ན་ལེགས་ཞེས་ལུང་བསྟན་པ་བཞིན་དགའ་ལྡན་ཁྲི་རབས་དྲུག་པར་ཕེབས་ནས་སྐལ་ལྡན་གྲངས་ལས་འདས་པར་རབ་བྱུང་བསྙེན་རྫོགས་དབང་ལུང་མན་ངག་མཐའ་ཡས་པ་བསྩལ་བ་དང་ཟུང་འཇུག་བསྒྲུབ་པའི་སློབ་མ་མཆེད་གསུམ་བསྐྱངས་པར་མཚོན་ཆོས་སྲིད་ཀྱི་མཛད་འཕྲིན་རྒྱ་ཆེར་བསྐྱངས་ཡོད་སྟབས་རྗེས་འཇུག་གདུལ་བྱ་རྣམས་ཀྱིས་ཁོང་གི་གསུང་གི་མཛད་པ་ལ་ཐོས་བསམ་སྒོམ་གསུམ་བྱས་ཏེ་བཤད་སྒྲུབ་ཡ་མ་བྲལ་བར་བྱ་རྒྱུ་ནི་རྗེས་དྲན་གྱི་མཆོག་ཡིན་ཞེས་གསུངས་འདུག་ད་དུང་ཁོང་གིས་སྐུ་ཕྲེང་འདི་ཡང་གདན་ས་ཆེན་པོའི་ནང་ཆོས་ཞུགས་ཀྱིས་གཞུང་ཆེན་བཀའ་པོད་ལྔ་ལ་སྦྱངས་པ་མཐར་སོན་གྱི་དགེ་བཤེས་དམ་འཇོག་གནང་བ་དང། དཔལ་ལྡན་རྒྱུད་སྨད་གྲྭ་ཚང་ནང་གསང་ཆེན་རྒྱུད་སྡེ་བཞི་ལ་སྦྱངས་པ་མཐར་སོན་ཏེ་ཆོ་ག་ཕྱག་ལེན་ཕྲ་མོ་ཚུན་ཆད་ལ་ཐུགས་སྣང་ཉམས་བཞེས་དང་ཆོས་རྒྱུན་བསམ་གྱིས་མི་ཁྱབ་པ་མང་པོ་གསན་བཞེས་གནང་ཡོད་པ་དང་འཛམ་གླིང་ཤར་ནུབ་དང་ཧི་མ་ལ་ཡའི་རྒྱུད་བཅས་པར་ཟབ་རྒྱས་ཆོས་ཀྱི་འཁོར་ལོ་རྒྱ་ཆེར་བསྐོར་བཞིན་པར་རྗེས་སུ་ཡི་རངས་ཞུ་རྒྱུ་དང། སླད་མར་ཡང་བོད་བསྟན་སྲིད་མི་རིགས་དང་བཅས་པ་གཉན་འཕྲང་གི་སྐབས་འདིར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལམ་སྟོན་བཞིན་སྐུ་རབས་གོང་མའི་རྣམ་ཐར་འཕྲོ་སྐྱོང་ལེགས་སྨིན་མཛད་གནང་ཡོང་བ་དང་སྐུ་གསུང་ཐུགས་ཀྱི་མཛད་འཕྲིན་དབྱར་གྱི་ཆུ་བོ་བཞིན་རྒྱས་པའི་སྨོན་འདུན་ཞུ་ཐུགས་རྗེ་ཆེ་ཞེས་གསུང་བཤད་གནང་འདུག། ཡང་རིང་མིན་ཐའེ་ཝན་གྱི་སྲིད་འཛིན་གྱི་འོས་བསྡུའི་ནང་འོས་ཤོག་ཐོབ་གནང་བའི་རེ་བ་ཡོད་མཁན Lai Ching-te ཡིས། ཐའེ་ཝན་རྒྱལ་ཁབ་ཀྱི་བདག་ཐོབ་དང་རང་དབང་རང་བཙན་དེ་ཐའེ་ཝན་གྱི་མི་དམངས་ལ་ཡོད་པའི་སྐོར་གླེང་གནང་བ་དེར་རྒྱ་ནག་གཞུང་གིས་ཁོང་རྒྱ་ནག་དང་གདོང་གཏུག་བྱེད་མཁན་ཞིག་དང་ཞི་བདེ་གཏོར་བཤིག་གཏོང་མཁན་ཞིག་རེད་ཅེས་སྐྱོན་བརྗོད་དྲག་པོ་བྱས་ཡོད་པ་རེད་འདུག་དེ་ཡང་རེས་གཟའ་སྤེན་པ་ཉིན་ཐའེ་ཝན་གྱི་སྲིད་འཛིན་འོས་མི་རྣམ་པའི་བར་གཟུགས་མཐོང་རླུང་འཕྲིན་ཐོག་བགྲོ་གླེང་གནང་བའི་རྗེས་རྒྱ་ནག་སྐམ་སའི་ཐའེ་ཝན་ལས་དོན་ལྷན་ཁང་གི་མགྲིན་ཚབ་པ། Chen Binhua། ཡིས་སྤྱི་བསྒྲགས་ཤིག་སྤེལ་བ་དེའི་ནང་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལེའེ་ཅིང་ཀྲི་ཡིས་རང་ཉིད་ཐའེ་ཝན་རང་དབང་རང་བཙན་ལ་ལྟ་བ་མཁྲེགས་པོ་འཛིན་པའི་ཐོག་ལས་འགན་བཞིན་པའི་ངོ་གདོང་ངོ་མ་ཐེར་བཏོན་ཡོད་པ་རེད། ཁོང་ཐའེ་ཝན་གྱི་མཚོ་འགག་ཕན་ཚུན་གྱི་ཞི་བདེ་མེད་པ་བཟོ་མཁན་དེ་ཡིན་པ་རེད། ཁོང་གི་སྐད་ཆ་ཆ་ཚང་གདོང་ཐུག་བྱེད་རྒྱུའི་བསམ་བློ་ལས་ཡོད་པ་མ་རེད་ཅེས་སྤྱི་བསྒྲགས་ཤིག་སྤེལ་བ་དེའི་ནང་བཀོད་ཡོད་པ་རེད་འདུག། ཡང་རྒྱ་ནག་གི་ཐའེ་ཝན་ལས་དོན་ལྷན་ཁང་གི་མགྲིན་ཚབ་པ་ཅན་ཡིས། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཐའེ་ཝན་གྱི་སྲིད་འཛིན་གྱི་འགན་ཁུར་དེ་དམངས་གཙོ་ཡར་ཐོན་ཚོགས་པའི Tsai Ing-wen མཆོག་གིས་བཟུང་བ་ནས་བཟུང། ཐའེ་ཝན་ཁ་བྲལ་གྱི་ལས་འགུལ་སྤེལ་ཡོད་པ་དང། ཚོགས་པ་དེས་མཚོ་འགག་ཕན་ཚུན་བར་འབྲེལ་ལམ་ཐོག་འགོག་རྐྱེན་བཟོ་བའི་ནག་ཅན་གྱི་ཇུས་ངན་འདིང་མཁན་གཙོ་བོ་དེ་ཡིན་པ་མ་ཟད་ཐའེ་ཝན་མི་དམངས་ཀྱི་ཁེ་ཕན་ལ་གནོད་སྐྱོན་བཏང་ཡོད་པ་རེད་ཅེས་སྐྱོན་བརྗོད་དྲག་པོ་བྱས་ཡོད་པ་རེད་འདུག་ཡིན་ནའང། ཐའེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་ལྕམ་ཚའེ་དབྱིན་ཝུན་མཆོག་དང། ད་ལྟའི་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིང་ཀྲི་རྣམ་གཉིས་ཀྱིས་ལན་མང་རིང་གྲོས་མོལ་གནང་རྒྱུའི་དགོངས་འཆར་བཏོན་པ་དེར་རྒྱ་ནག་གིས་ཡ་ལན་རྩ་བ་ནས་བྱས་མེད་པ་རེད་འདུག། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་བ་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། བྲན་ལྷུན་གྲུབ་ཚེ་རིང་ཡིན། ཡང་དེང་སྐབས་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་གནས་བཞུགས་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་བོད་པའི་སྐུ་ཚབ་གནང་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛེས་མའི་འགྲན་བསྡུར་རམ Miss Global Pageant ཞེས་པའི་ནང་མཉམ་ཞུགས་གནང་འདུག་དེ་ཡང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བོད་ཀྱི་མཛངས་མའི་འགྲན་བསྡུར་ནང

ཁོང་གིས་ཐོག་མར་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུས་པ་དང་སྦྲགས་ཁོང་ལ་འཛམ་གླིང་ཡང་སྟེང་མཛེས་སྡུག་ལྡན་པའི་བོད་དང་དེའི་རིག་གཞུང་མཚོན་པའི་སྐུ་ཚབ་གནང་རྒྱུའི་གོ་སྐབས་ཐོབ་པ་དེ་ནི་ཁོང་ལ་ཆེ་བསྟོད་ཆེན་པོ་ཞིག་ཐོབ་པ་ཡིན་སྐོར་དང་ཁོང་གི་མཚན་ལ་བསྟན་འཛིན་དཔལ་སྒྲོན་ཞུ་གི་ཡོད་པ་དང་ཁོང་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛེས་མའི་འགྲན་བསྡུར་ནང་ཞུགས་པ་ཞིག་ཡིན་སྐོར་སོགས་ངོ་སྤྲོད་གནང་འདུག་ལ་ཡང་ཁོང་གིས་མཛེས་མའི་འགྲན་བསྡུར་འདིའི་ནང་ཞུགས་པ་བརྒྱུད་ནས་བོད་སྟོན་ཐབས་གནང་རྒྱུ་དང། བོད་ནི་ས་ཆ་ཙམ་ཞིག་མ་ཡིན་པར་ཡིད་དབང་འཕྲོག་པའི་མཛེས་སྡུག་ལྡན་པའི་ཞིང་ཁམས་ཤིག་དང་རིག་གཞུང་ཧ་ཅང་ཕྱུག་ལ་གཏིང་ཟབ་ཡོད་པ་ཞིག་ཡིན་པ། བོད་མི་རྣམས་དཔའ་མཛངས་སྙིང་སྟོབས་ཅན་ཡིན་སྐོར་སོགས་གསུངས་འདུག་ཡང་ཁོང་གིས། I am proud to represent the strength, grace and the beauty of Tibetan women. ངས་བོད་ཀྱི་བུད་མེད་རྣམས་ཀྱི་སྟོབས་ཤུགས་དང་གཟི་བརྗིད་མཛེས་སྡུག་གི་སྐུ་ཚབ་མཚོན་པ་བྱ་རྒྱུར་དགའ་སྤོབས་བྱུང་བ་དང། ཁོང་ནི་བུད་མེད་ཀྱི་ནུས་སྟོབས་གོང་འཕེལ་དང་ཆིག་སྒྲིལ་གྱི་མཚོན་རྟགས་ཡིན་སྐོར་གསུངས་འདུག་གོ་ལའི་མཛེས་མའི་འགྲན་བསྡུར་གྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛེས་མའི་འགྲན་བསྡུར་ནང་མཉམ་ཞུགས་གནང་མཁན་འཛམ་གླིང་གི་རྒྱལ་ཁབ་བདུན་ཅུ་དོན་ལྔའི་བུ་མོ་ཡོད་པ་དང་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཅིག་ནས་དྲ་ལམ་བརྒྱུད་འོས་ཤོག་འཕེན་རྒྱུ་འགོ་བཙུགས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་བདུན་བར་འོས་ཤོག་འཕེན་ཆོག་གི་འདུག། ཡང་རྒྱ་ནག་གཞུང་གིས་ཨ་མི་རི་ཀ་ནས་རྒྱ་ནག་ལ་བསྐྱོད་མཁན་གྱི་ཡུལ་སྐོར་སྤྲོ་འཆམ་པ་རྣམས་ལ་བི་ཟ་ཐོངས་མཆན་སྤྲོད་ཕྱོགས་ཐོག་ཡིག་ཆ་ཉུང་དུ་གཏོང་བའི་སྐོར་འདི་ག་རྒྱལ་ས་ཝ་ཤིན་ཏོན་ནང་རྟེན་གཞི་བྱས་པའི་རྒྱ་ནག་གི་གཞུང་ཚབ་ལས་ཁང་གིས་རེས་གཟའ་པ་སངས་ཉིན་བརྡ་ཁྱབ་ཞིག་བཏང་བ་དེའི་ནང་བཀོད་ཡོད་པ་རེད་འདུག། དེ་ཡང་འདི་ག་རྒྱལ་ས་ཝཱ་ཤིན་ཏོན་གྱི་རྒྱ་ནག་གཞུང་ཚབ་ལས་ཁང་གི་བརྡ་ཁྱབ་དེའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཚེས་ཤར་ནས་བཟུང་རྒྱ་ནག་ལ་སྐྱོད་མཁན་གྱི་ཨ་རི་བའི་ཡུལ་སྐོར་སྤྲོ་འཆམ་པ་རྣམས་ཀྱིས་གནམ་གྲུའི་ལག་འཛིན་དང། མགྲོན་ཁང་སྔོན་ཚུད་ནས་མངགས་གཏོང་བྱས་ཟིན་པའི་འཛིན་དང། མགྲོན་ཤོག་བཅས་པ་སྟོན་དགོས་མེད་པའི་སྐོར་བརྡ་ཁྱབ་དེའི་ནང་བཀོད་ཡོད་པ་རེད་འདུག། རྒྱ་ནག་གཞུང་གིས་གོང་ཞུས་སྲིད་ཇུས་དེ་ལག་བསྟར་བྱེད་དགོས་དོན་ནི་འཛམ་གླིང་ནང་ཀོ་བིད་བཅུ་དགུ་རྟགས་ཅན་གྱི་ནད་ཡམས་དེ་ཁྱབ་བརྡལ་དུ་ཕྱིན་པའི་རྗེས་ཡུལ་དེའི་ནང་ཡུལ་སྐོར་སྤྲོ་འཆམ་པ་ཡོང་མཁན་ཉུང་དུ་ཕྱིན་སྟབས་ཡུལ་སྐོར་སྤྲོ་འཆམ་པའི་ཡོང་སྒོ་དེ་མང་དུ་གཏོང་ཐབས་ཆེད་བྱས་པ་ཞིག་ཡིན་པ་རེད་འདུག་རྒྱ་ནག་གཞུང་གིས་སྔ་ལོར་ཀོ་བིད་བཅུ་དགུའི་གཉན་རིམས་དང་འབྲེལ་བའི་རྒྱལ་སྤྱིའི་ཐོག་གི་འགྲུལ་བཞུད་ཐོག་གི་བཀག་འགོག་དེ་མེད་པར་བཟོས་པའི་རྗེས། ད་ཆ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ནང་ཡུལ་དེའི་ནང་རྒྱལ་སྤྱིའི་ཐོག་གི་གནམ་ཐོག་འགྲུལ་བཞུད་བྱེད་མཁན་གྱི་གྲངས་འབོར་དང་བསྡུར་བ་ཡིན་ན་བརྒྱ་ཆ་དྲུག་ཅུ་ལས་ལོག་མེད་པ་རེད་འདུག་ཉེ་སྔོན་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་བཟུང་ཡུ་རོབ་ཀྱི་རྒྱལ་ཁབ France དང Germany། Italy།

རྒྱ་ནག་ནང་རྒན་འཁོགས་མང་དུ་འགྲོ་བ་དང། ལས་ཀ་བྱེད་མཁན་གྱི་མི་འབོར་ཉུང་དུ་འགྲོ་བའི་དཀའ་ངལ་དེར་གདོང་ལེན་གྱི་ཆེད། མི་འབོར་གྱི་སྒྲོམ་གཞིའི་ཐོག་ནས་ཁེ་ཕན་མང་ཤོས་ལེན་ཐབས་དང། ཤེས་ཡོན་སློབ་གསོའི་ཐོག་འགྱུར་བ་གཏོང་བ་ཡིན་ན། སྤྱི་ཚོགས་བརྟན་ལྷིང་དང་ཡར་རྒྱས་འཛུགས་སྐྲུན་མུ་མཐུད་ནས་རྒྱུན་འཁྱོངས་ཡོང་རྒྱུ་ཡིན་པའི་སྐོར། ཆེད་ལས་མཁས་པ་རྣམས་ཀྱིས་བརྗོད་ཡོད་པ་རེད་འདུག། དེ་ཡང་ཉེ་བའི་དུས་སྐབས་རྒྱ་ནག་གི་རྒྱལ་ས་པེ་ཅིང་གི་གཙུག་ལག་སློབ་གཉེར་ཁང་ཞིག་གིས་སྙན་ཐོ་ཞིག་འདོན་སྤེལ་གནང་བ་དེའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་མཇུག་བར་སྤྱི་སྙོམས་ཐོག་རྒྱ་ནག་ནང་ལས་ཀ་ལས་མཁན་རྣམས་ཀྱི་ལོ་ཚད་དེ། སུམ་ཅུ་སོ་དགུ་དང་གྲངས་ཆུང་བཞི་ཡིན་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་སྤྱི་སྙོམས་ཀྱི་ལོ་དེ། སུམ་ཅུ་སོ་གཉིས་དང་གྲངས་ཆུང་གཉིས་ཡིན་པའི་སྐོར་སྙན་ཐོ་དེའི་ནང་བཀོད་ཡོད་པ་རེད་འདུག། དེ་བཞིན་རྒྱ་ནག་གཞུང་གི་དབུས་བསྡོམས་རྩིས་ལས་ཁང་གིས་སྙན་ཐོ་གསར་ཤོས་བཏོན་པ་དེའི་ནང། ཡུལ་ནང་ལས་ཀ་ལས་མཁན་གྱི་མི་འབོར་དེ་ཡང་ཉུང་དུ་ཕྱིན་ཡོད་པའི་སྐོར་གྱི་གནས་ཚུལ་བཀོད་པའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་མཇུག་བར་ལོ་ན་བཅུ་དྲུག་ནས་ལོ་ན་ལྔ་བཅུ་ང་དགུ་བར་ལས་ཀ་ལས་མཁན་གྱི་མི་འབོར་དེ་ས་ཡ་བརྒྱད་བརྒྱ་བདུན་ཅུ་དོན་ལྔ་དང་འབུམ་དྲུག་བྱུང་ཡོད་པའི་སྐོར་དང། དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་དང་བསྡུར་བ་ཡིན་ན་ས་ཡ་དྲུག་དང་འབུམ་དྲུག་ཅུ་རེ་དྲུག་གིས་ཉུང་དུ་ཕྱིན་ཡོད་པའི་སྐོར་གནས་ཚུལ་བཀོད་ཡོད་པ་རེད་འདུག་ཡང་རྒྱ་ནག་གི་ལས་ཀའི་གནད་དོན་དང་འབྲེལ་བའི་ཚན་པ་ཞིག་གི་ཆེད་ལས་པ་བུད་མེད་པང་ཧྲི་ཞུ་བས་རྒྱ་ནག་ནང་ལས་ཀ་ལས་མཁན་གྱི་མི་འབོར་ཉུང་དུ་འགྲོ་བ་དང། ལོ་ན་རྒན་པའི་མི་འབོར་མང་དུ་འགྲོ་བ་དེས་ལས་སར་དཀའ་ངལ་ཤུགས་ཆེ་འཕྲད་རྒྱུ་ཡིན་པ་དང། སྤྱི་ཚོགས་ཐོག་དཀའ་ངལ། དཔལ་འབྱོར་དང་འཕྲུལ་རིག་ཡར་རྒྱས་ཀྱི་ལས་དོན་ཙམ་མ་ཟད་མི་དམངས་ཀྱི་བདེ་དོན་སྲུང་སྐྱོབ་ཀྱི་སྒྲོམ་གཞིར་ཡང་དཀའ་ངལ་འཕྲད་རྒྱུ་ཡིན་པའི་ཉེན་བརྡ་བཏང་ཡོད་པ་རེད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལུགས་ལྟར་ལྷ་དགུང་དགུ་བཅུར་ཕེབས་པའི་སྐུའི་གོ་སྟོན་དང་འབྲེལ་ནས་བྱང་ཨ་རིའི་ས་གནས་ཁག་གསུམ་གྱི་ནང་ཆོ་འཕྲུལ་སྨོན་ལམ་ཆེན་མོ་འཚོགས་འཆར་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནས་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་བོད་ལུགས་ལྟར་ལྷ་དགུང་དགུ་བཅུ་ཕེབས་པའི་སྐུའི་གོ་སྟོན་དང་འབྲེལ་ནས། བྱང་ཨ་མེ་རི་ཁའི་ས་གནས་ཁག་གསུམ་གྱི་ནང་ཆོ་འཕྲུལ་སྨོན་ལམ་ཚོགས་འཆར་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད་དོ། བྱང་ཨ་རིའི་ཆོ་འཕྲུལ་སྨོན་ལམ་ཚོགས་པས། ད་ལོ་ཆེད་དུ་དམིགས་ནས་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་བོད་ལུགས་ལྟར་ལྷ་དགུང་དགུ་བཅུ་ཕེབས་པའི་སྐུའི་གོ་སྟོན་དང་འབྲེལ་ནས། འབྱུང་འགྱུར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ནས། ཕྱི་ཟླ་གསུམ་པའི་ཚེས་བརྒྱད་བར་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དང་ཁ་ལི་ཧྥོ་ནི་ཡ། མེ་ནེ་སོ་ཏཱ་གསུམ་སྟེ། བོད་རིགས་འདུས་སྡོད་བྱེད་ཁུལ་གྱི་ས་གནས་ཆེ་ཁག་གསུམ་གྱི་ནང་དུ། བྱང་ཨ་རིའི་ཆོ་འཕྲུལ་སྨོན་ལམ་ཚོགས་གཏན་འཁེལ་ཞིང། སྨོན་ལམ་གོ་སྒྲིག་ཚོགས་ཆུང་གིས། དགའ་ལྡན་ཁྲི་རིན་པོ་ཆེ་ལ་སྙན་སེང་བསྒྲོན་པ་བཞིན། སྐྱབས་རྗེ་བྱང་རྩེ་ཆོས་རྗེ་སྒོ་སོག་རིན་པོ་ཆེ་ཕེབས་གཏན་འཁེལ་ཡོད་པ་དང། རིན་པོ་ཆེ་མཆོག་ནས་ཆོ་འཕྲུལ་སྨོན་ལམ་གྱི་ཉིན་མོ་དང་འབྲེལ་ནས་མི་དམངས་ལ་ཛམ་བྷ་ལའི་རྗེས་གནང་དང། རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང། རྗེའི་ཚེ་འཛིན་མའི་ཚེ་དབང་སོགས་གནང་གཏན་འཁེལ་ཡོད་པ་རེད་འདུག་དེ་ཡང་བྱང་ཨ་རིའི་ཆོ་འཕྲུལ་སྨོན་ལམ་གོ་སྒྲིག་ཚོགས་ཆུང་གི་དྲུང་ཆེ་བློ་བཟང་རྡོ་རྗེ་ལགས་ནས་ད་ལོ་དམིགས་བསལ་བྱང་ཨ་རིའི་ཆོ་འཕྲུལ་སྨོན་ལམ་གོ་སྒྲིག་བྱེད་ཕྱོགས་སྐོར་ངོ་སྤྲོད་གནང་དོན་ལ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལུགས་ཀྱི་དགུང་གྲངས་དགུ་བཅུ་ཐམ་པ་ལ་ཕེབས་པའི་སྐུའི་གོ་སྟོན་དང་དེའི་རྗེས་ཨ་ནེ་ཨེ་ཆོ་འཕྲུལ་སྨོན་ལམ་གྱི་ཚོགས་གནང་བ་རེད། སྐུའི་གོ་སྟོན་དང་འབྲེལ་བའི་གི་ཐོག་ནས་ད་ང་ཚོ་རྒྱལ་བའི་བཀའ་དྲིན་རྗེས་དྲན་ཞུ་ཡས་རེད། ཨ་ནེ་ལྷག་པར་དུ་ད་འཛམ་གླིང་ནང་ལོགས་ལ་དེང་སང་དམག་འཁྲུག་མུ་གེ་ནད་ཡམས་མང་པོ་ཡོང་གི་འདུག་བ་དེ་གའི་དེ་ཞི་ཡས་ཀྱི་སྨོན་ལམ་གནང་ཡས་ད་དེ་འདྲས་ཀྱི་ཨ་ནེ་དུས་ཚོད་ཁྱད་པར་ཅན་ཞིག་བསྟུན་རྗེས། གཏན་དུ་བསམ་པ་ཨ་ནི་འདི་ལ། དུས་རྒྱུན་ཆོ་འཕྲུལ་སྨོན་ལམ་གཅིག་ཚོགས་གནང་དུས་ཚོགས་མགོན་ལ་བླ་མ་གདན་འདྲེན་ཞུ་ཡས་དེ་ཕ་གི་ཨ་ནི་ཡི་གེ་གཅིག་གི་གནས་ལ་ནོར་རེད་ཨ་ནི། དགའ་ལྡན་ཁྲི་རིན་པོ་ཆེ་དང་ཤར་བྱང་ཆོས་རྗེ་རྣམ་གཉིས་ཚང་མ་བཀའ་བཟང་བྱུང་བ་དེ་ནང་བཞིན་བྱས་ནས་ད་ལོ་རེ་རེ་ལ་བླ་མ་རྡོ་སྲི་པ་ནས་བཙུགས་ཨ་རྒྱ་གར་ནས་བཙུགས་བླ་མ་ལ་གཅིག་གདན་འདྲེན་ཞུ་ཡས་བྱས་ཚོགས་མགོན་ལ། ད་ལོ་ད་བར་ཆ་བཞག་པས་ན་ཨ་ནི། སྐྱབས་རྗེ་བྱང་རྩེ་ཆོས་རྗེ་རིན་པོ་ཆེ་གོ་སོག་རིན་པོ་ཆེ་དངོས་སུ་ཆིབས་བསྒྱུར་གནང་རྒྱུ་རེད་དེ་ལ་ཚོགས་མགོན་དེའི་རྗེས་ནི་དམིགས་བསལ་གྱིས་ད་ཨ་རིའི་ནང་ལོགས་ལ་ས་གནས་བོད་མི་བཞུགས་སའི་དེ་ག་ས་གནས་ཆེ་ཁག་གསུམ་འདྲ་བ་ཅིག་ལ་སྨོན་ལམ་ག་འདྲའི་ས་ལ་བྱས་ནས་སྨོན་ལམ་འཚོགས་ཡས་ཀྱི་དུས་གཏན་འཁེལ་གནང་བ་རེད་འདུག་དང་པོ་དེ་ང་ཚོ་དེ་ལ་ཕྱི་ཟླ་གཉིས་པའི་ཚེས་པ་ཉི་ཤུ་རྩ་གསུམ་རྩ་བཞི་རྩ་ལྔ་གསུམ་ལ་ནེའུ་ཡོག་གྲོང་ཁྱེར་ལ་ཚོགས་གནང་ཡས་བྱས་བོད་རིགས་སྤྱི་མཐུན་ཚོགས་པའི་སྤྱི་ཁང་ནང་ལ་དེ་ནས་ང་ཚོ་དེའི་གི་བདུན་ཕྲག་རྗེས་མ་དེ་ལ་གཟའ་པ་སངས་སྤེན་པ་ཉི་མ་གསུམ་དེ། ཕྱི་ཟླ་གསུམ་པའི་ཚེས་པ་གཅིག་གཉིས་གསུམ་གྱིས་ཡོང་སྟེ། གསུམ་དེ་ཨ་ནི་མི་ནི་སོ་ཊ་ལ་ང་རང་ཚོ་བོད་སྒར་གྱི་ཚོགས་ཁང་ཡོད་རེད་པ་དེར་ཚོགས་གནང་ཡས་རེད། དེ་ནས་ཡང་བདུན་ཕྲག་རྗེས་མ་དེ་ལ་ཨ་ནི་གཟའ་ཕུར་བུ་པ་སངས་སྤེན་པ་ཟེར་བྱེད་ཨ་ནི་ཕྱི་ཟླ་གསུམ་པའི་ཚེས་པ་བདུན་བརྒྱད་དགུ་གསུམ་ལ

བྱེད་སྟངས་ཀྱི་བོད་རིགས་མང་པོ་སོང་ཙང་ཨ་ནི་དུས་རྒྱུན་ནས་ད་ང་ཚོ་ཆོ་འཕྲུལ་སྨོན་ལམ། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཐོག་མར་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ། རྗེ་རིན་པོ་ཆེའི་དགོངས་པ་རྫོགས་ནས་ལོ་དྲུག་བརྒྱ་འཁོར་བའི་དུས་དྲན་དང་འབྲེལ་ནས་ནིའུ་ཡོག་ཏུ་བྱང་ཨ་མི་རི་ཀའི་ཆོ་འཕྲུལ་སྨོན་ལམ་འཚོགས་ཤིང། དེའི་རྗེས་སུ། འཛམ་གླིང་སྤྱི་ཡོངས་དང་བྱེ་བྲག་ཨ་མི་རི་ཀའི་ནང་དུ། ཏོག་དབྱིབས་ནད་ཡམས་བཅུ་དགུ་ཡིས་ཨ་རིའི་ནང་དུ་ཆོ་འཕྲུལ་སྨོན་ལམ་འཚོགས་ཐུབ་མེད་ཀྱང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་དུ་ཆོ་འཕྲུལ་སྨོན་ལམ་ཐེངས་གཅིག་འཚོགས་ཐུབ་ཡོད་པ་ལྟར། ད་ལོ་བྱང་ཨ་མི་རི་ཀའི་ས་གནས་ཁག་གསུམ་གྱི་ནང་དུ་ཆོ་འཕྲུལ་སྨོན་ལམ་འཚོགས་གཏན་འཁེལ་ཡོད་པ་རེད་འདུག་ཆོ་འཕྲུལ་སྨོན་ལམ་གོ་སྒྲིག་ཚོགས་ཆུང་གི་ཚོགས་མིར་གདན་ས་ཆེ་ཁག་གཙོས་བྱས་པའི་ཆོས་ཚོགས་ཁག་ཉི་ཤུ་རྩ་གསུམ་གྱི་ཚོགས་མི་གྲངས་ཉི་ཤུ་རྩ་གསུམ་ལྷག་ཡོད་པ་རེད་འདུག། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལི་ཞུས་པ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་ནང་བོད་རིགས་གཞོན་སྐྱེས་བསྟན་འཛིན་རབ་དགའ་ལགས་ཀྱིས་ནང་ཆོས་དང་ཚན་རིག་ལ་སློབ་སྦྱོང་བྱས་པའི་བརྒྱུད་རིམ་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གཞོན་སྐྱེས་དང་ཤེས་ཡོན་ལེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་ཟླ་བ་ཡིན། དེ་རིང་གི་ལེ་ཚན་ནང་བསྟན་འཛིན་རབ་དགའ་ལགས་དང་ལྷན་དུ་ཁོང་རང་ཉིད་ཀྱི་མི་ཚེའི་ནང། ཤེས་ཡོན་དང་འབྲེལ་བའི་ཐོག་ལ་ད་ཅིག་འབད་བརྩོན་གནང་ཕྱོགས་རེད་ད་ག་ན་ཤེས་ཡིན་གི། ད་ད་ལྟའི་ཆ་ལ་ཨ་ནི། ལྷོ་ཀོ་རི་ཡ་ན་རྟེན་གཞི་བྱས་པའི། ཨ་ནི Seoul National University ན། ད་གཙུག་ལག་སློབ་གཉེར་ཁང་དེའི་ནང་ལོགས་ལ་ད་ཉམས་ཞིབ་པའི་ཕྱག་ལས་གནང་མུས་ཆགས་བསྡད་ཀྱི་འདུག་ཨ་ནི་ཁོ་རང་གི་ལོ་རྒྱུས་མདོར་བསྡུས་ཙམ་ཅིག་ཞུས་པ་ཡིན་ན། ད་ཅིག་གཞི་རིམ་གྱི་སློབ་སྦྱོང། མང་ཆེ་བ་དེ་ད་ད་ཐེངས་དེ་བོད་ཕྲུག་ཁྱིམ་སྡེ་ན་འདུག་ཅིག་གནང། དེ་ནས། འཛིན་རིམ་བཅུ་བ་ནས་བཅུ་གཉིས་བར་དེ་ད་ལྟ་ང་ཚོ Dehradun ལ་ཆགས་པའི་བོད་ཁྱིམ་གྱི་ད་ལྟ་སེ་ལ་ཀུའི

ཐོག་མར་ཁྱེད་རང་གིས་དཔེར་ན་གཞི་རིམ་གྱི་སློབ་སྦྱོང་རེད་བ། དེ་ཚོ་གཅིག་གནང་པའི་བརྒྱུད་རིམ་ལ་མར་གཅིག་ཕྱི་བལྟས་བྱས་པ་ཡིན་ན། ད་ལྟ་ད་ཁྱེད་རང་ཕལ་ཆེར་ད་གཅིག་ལྷོ་ཀོ་རི་ཡ་གི་ནང་ལོགས་ད་གཅིག་གྲགས་ཆེ་བའི་གི་གཙུག་ལག་སློབ་གཉེར་ཁང་གཅིག་གི་ནང་ལོགས་ལ་ད་ཉམས་ཞིབ་པའི་ཕྱག་ལས་གནང་བསྡད་ཀྱི་ཡོད་རེད། ད་སློབ་སྦྱོང་དེ་གཙོ་བོ་གཅིག

ཡིན་ནའང་ང་རང་ཆུང་དུས་ནས་ཡ་མཚན་པོ་འདྲ་བོ་ཅིག་ད་བོད་པའི་སྤྱི་ཚོགས་ནང་ཡོད་རེད་དེ་ཡིན་པ་ཡིན་ན་དམིགས་ཡུལ་ཆེན་པོ་ཟེར་ངེས་ཅིག་ཡིན་རོགས། ང་རང་དེ་འདྲ་ཞི་བ་དེ་བ་ཡིན་ན་དེ་འདྲའི་ཕྱི་ལོགས་ནས་མི་དེ་ཚོ་སྐད་ཆ་དྲིས་དུས་ཁྱོད་རང་ག་རེ་བྱེད་ཀྱི་ལབ་དུས་ང་རང་དེང Astronaut བྱེད་འདོད་པ་ཡོད་ལ་ལབ་སྲོལ་ཡོད། དྲང་པོ་བཤད་ན་ད་ཐེངས་ང་ཚོའི་གི་ཅིག་མཐུན་རྐྱེན་གི་ཆ་ནས་གོ་སྐབས་ཆ་ནས་ད་མི་སྲིད་པ་འདྲ་བོ་ཆགས་ཀྱི་འདུག་བོད་པའི་སྤྱི་ཚོགས་ནང་ལོགས་ལ་ད། ཡིན་པ་ཡིན་ན་སྤྱི་བཏང་ནས་སོ་སོ་གི་ད་ཅིག་ཚན་རིག་ལ་ཆུང་དུས་ནས་སྤྲོ་བ་ཡོད་རོགས། ཡིན་པ་ཡིན་ན་ད།

ཨཱ་ནི་དེ་ནས་ད་འཛིན་རིམ་དགུ་བ་བཅུ་བ་སླེབས་དུས་ཨཱ་ནི་ང་ཚོས་ཚན་རིག་ཡིན་པ་ཡིན་ན་ཅིག། ད་སྔར་ལས་གཏིང་ཟབ་རུ་འགྲོ་དུས་ལྷག་པར་དུ་ད་ཅིག་ཨང་རྩིས་ཀྱི་ཐོག་ནས་ཅིག་དངོས་ཁམས་ཚན་རིག་དེ་མར་གཏན་འབེབས་བྱེད་ཡོང་དུས་དམིགས་བསལ་གྱི་ཨང་རྩིས་ཀྱི་ད་ཅིག་དེ་ད equation ཞུ་དགོས་པ་དེ་འདྲའི་གི་ཐོག་ནས་སྟབས་བདེ་བོ་ཁ་ཤས་ཀྱི་ཐོག་ནས་ཨཱ་ནི་ཅིག་འཛམ་བུ་གླིང་འདིའི་ནང་ལོགས་མཐོང་བའི་ཡུལ་ཆོས་ཀྱི་གཟུགས་ཅན་དངོས་པོ་གི་གཡོ་འགུལ་ག་འདྲས་བྱེད་ཀྱི་ཡོད་མེད། དང་རྣམ་གཞག་མང་པོ་ཅིག་གཏན་འབེབས་བྱེད་ཐུབ་ཀྱི་ཡོད་དུས་ངས་ཨང་རྩིས་འདི་ཤུགས་ཆེན་པོ་ཞེ་པོ་ཅིག་ཡིན་པ་ཅིག་ལ་ཚོར་སྣང་སླེབས་སོང་བ་འདིའི་སྒོ་ནས་དངོས་ཁམས་ཚན་རིག་འདི་གཏན་འབེབས་བྱེད་ཡོང་དུས་ངས་ད་ཐེངས་དངོས་གནས་གཅིག་ཡ་མཚན་པོ་ཅིག་དང་དངོས་གནས་སྦྱང་སྦྱང་དུ་རུང་པ་ཅིག་རེད་འདུག་བསམ་སོང་བ་ཨ་ནི་དེ་འདྲས་བྱས་ནས་གཅིག་མུ་མཐུད་ཅིག་སྦྱང་ཨ་ནི་མཐོ་རིམ་སློབ་གྲྭ་སླེབས་དུས་ད་ཅིག་ཚན་རིག་སྦྱང་བ་ཡིན་ན་ད་མ་འོངས་མདུན་ལམ་ག་རེ་ལབ་དུས་ད་ཉམས་ཞིབ་དེ་རང་བཞིན་གྱིས་སླེབས་ཡོང་གི་འདུག་ཨ་ནི་དེ་ནས་ཉམས་ཞིབ་ལ་ང་རང་ཡང་གཅིག

ད་ང་ཚོ་ཕལ་ཆེན་འཛིན་རིམ་འདི་གཅིག་འཛིན་གྲྭ་འགྲོ་སྟངས་དེ་བྱས་པ་ཡིན་ན་ད་ལོ་མཉམ་འགྲོ་ཆགས་ཡོང་གི་འདུག་ཉིས་སྟོང་བཅུ་གཅིག་བཅུ་གཉིས་གཡས་གཡོན་འདུག་བ་འཛིན་གྲྭ་བཅུ་གཉིས་འདུག་ཐོན་པའི་གནས་སྟངས་ཆགས་ཀྱི་འདུག་ད་དེ་སྔ་ངས་དྲན་པ་ལ་དྲན་པ་བྱས་པ་ཡིན་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ཐེངས་བོད་ཁྱིམ་གྱི་ད་ཅིག་གླིང་ཀ་ཡིན་པ་ཡོད་དེ་འདྲས་ཅིག་སྐབས་སུ་བཀའ་ག་རེ་སྩལ་ཡོད་རེད་ཞུས་པ་ཡིན་ན་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་འབུམ་རམས་པའི་སློབ་སྦྱོང། ད་ཅིག་གནང་མཁན་དེ་ཧ་ཅང་གི་ཉུང་ཉུང་རེད། སྐྱབས་མགོན་མཆོག་ཕྱི་རྒྱལ་ཁག་ཏུ་ཆིབས་བསྒྱུར་བསྐྱངས་པའི་སྐབས་སུ། གཙུག་ལག་སློབ་གཉེར་ཁང་གྲགས་ཅན་དེ་ཚོའི་ནང་ལོགས་ལ། རྒྱ་རིགས་ཀྱི་འབུམ་རམས་པ་རེད་ནི་ཅིག་སློབ་སྦྱོང་གི་གོ་གནས་ཚད་མཐོ་པོ་འཛིན་མཁན་གྱི་དེ་འདྲ་མང་པོ་ཞིག་འདུག་དེ་འདྲ་ཅིག་བཀའ་ཅིག་ཕེབས་ཡོད་རེད། དེའི་རྗེས་ལ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ། ནི་ད་འབུམ་རམས་པའི་སློབ་སྦྱོང་ལབ་ཡ་དེ་ལ་མི་ཚང་མས་ཅིག་དོ་སྣང་བྱེད་ཡ་དང་ད་དེ་དུས་དུས་དཀོན་པོ་ཞིག་ར་བ་ད་ནི་དཔེ་མཚོན་ཙམ་ཞུས་པ་ན་ཉིས་སྟོང་བཅུ་གཅིག་གི་ང་ཚོ་སྲིད་སྐྱོང་འོས་བསྡུ་སྐབས་སུ་ང་ཚོའི་སྲིད་ཟུར་ཧར་ཝརཌ་ནས་ད་ད་འབུམ་རམས་པའི་སློབ་སྦྱོང་ཐོན་པ་ལབ་དུས་གསུངས་པ་དེ་གི་ཡང་མི་ཚང་མས་ཆེ་མཐོང་ཞུ་ཡ་ལ་རེད་ཡང་རང་བཞིན་གྱི་མི་ཚང་མས་ད་འབུམ་རམས་པའི་སློབ་སྦྱོང་ལབ་ཡ་དེ་འགྲོ་དགོས་འདུག་ལབ་ཡ་དེ་འདྲའི་གི་དུས་ཚོད་ཅིག་སྐབས་སུ་ར་བ། ནི། ཁྱེད་རང་གིས་ད་དཔེར་ན་དེ་དུས་སྐྱབས་མགོན་རིན་པོ་ཆེ་གིས་འབུམ་རམས་པའི་སློབ་སྦྱོང་གནང་དགོས་ཀྱི་འདུག་དེ་འདྲའི་སྒང་ལ་ང་ཚོ་ཆེད་ལས་པ་དེ་འདྲས་ཐོན་དགོས་ཀྱི་འདུག་བསྐྲུན་དགོས་ཀྱི་འདུག་ལབ་ཡ་བཀའ་སློབ་སྩལ་བ་རེད་བ། དེའི་སྐབས་སུ་དེ་འདྲ་ཚོ་ཡོད་ན། ཡང་འབུམ་རམས་པ་དེའི་རྗེས་ལ་ཁྱེད་རང་གིས། ཅིག་ལྟོས་ལ་སོ་སོའི་སློབ་སྦྱོང་ནང་ལོགས་ལ་འཛུལ་བྱས་དབྱིངས་ཅིག་སླེབས། ད་དེའང་སོ་སོ་མུ་མཐུད་ད་ཅིག་ཞིབ་དཔྱོད་བྱེད་ཀྱི་ཡིན་དེ་ནས་སོ་སོ་ལ་ངེས་པ་ཞིག་རྙེད་ཟེར་བསམ་བྱས། ད་ཕྱིན་པ་ཡིན་ནམ་ག་འདྲས་ན།
ད་སྤྱིར་བཏང་འབུམ་རམས་པ་སློབ་སྦྱོང་བྱེད་ཡས་ལ་ད་རྐྱེན་མང་པོ་ཞིག་འཕྲད་ཡོད་རེད་བ། ད་ཁྱེད་རང་གོང་དུ་གསུངས་པ་ནང་བཞིན་རེད་གོང་ས་མཆོག་ཡང་ནས་ཡང་དུ་ད་ཅིག་ང་ཚོའི་རིགས་གཅིག་རྐང་འཛིན་བྱེད་དགོས་རེད་གསུངས་གི་འདུག་ཅིག་སློབ་སྦྱོང་ག་རེ་བྱས་པ་ཡིན་ན་རིག་གནས་ག་རེ་ཡིན་པ་ཡིན་ན་དེ་ལ་ཅིག་སོ་སོའི་ཉམས་ཞིབ་ཀྱི་ལམ་ཞུགས་བྱེད་རེད་བ། ཨ་ནི་རིགས་གཅིག་རྐང་འཛིན་གནང་དགོས་རེད་ལབ་ནི་དེ་འདྲའི་བཀའ་ཕེབས་དུས།

གོང་ས་མཆོག་གིས་ད་ལྟ་བཀའ་ཕེབས་པ་འདི་གིས་ངས་ཏན་ཏན་རྐྱེན་བྱས་སོང་དྲན་གྱི་འདུག་གཅིག་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ད་སོ་སོའི་འགན་ག་ཚོད་ཡོད་ན་མེད་ན། ང་རང་འདྲ་པོ་ཅིག་ལ་དེ་འདྲའི་བྱེད་ཐུབ་ཡས་ཀྱི་ནུས་པ་ཅིག་དང་གོ་སྐབས་ཅིག་ཐོབ་ཡོད་རེད་པ། དེ་ཡིན་དུས་འདི་ཡང་གཅིག་ངས། བེད་སྤྱོད་མ་བཏང་བྱས་ཡང་ཅིག་ད་ཆུད་ཟོས་བཏང་བ་ཡིན་ན་རེད་ད། ང་རང་ཡིན་ན་ཕངས་པོ་རུ་ཅིག་མཐོང་ས་རེད་པ། ཡིན་པ་ཡིན་ན་ངས་འབུམ་རམས་པ་བྱས་པ་འདི་ཡང་ངས་ཅིག། བོད་པའི་སྤྱི་ཚོགས་ལ། ཅིག་ག་ལབ་རེད་ཞབས་ཕྱི་ཞུ་བ་ཞིག་ད་བྱས་དེ་འདྲས་ངས་ཞུ་གི་མེད་ར་ང་རང་སོ་སོ་ཡི་ད་སྤྲོ་བ་ཡོད་ཙང་བྱས་པ་ཡིན། ཡིན་པ་ཡིན་ན་ད་ཅིག་འདིའི་བརྒྱུད་ནས་ད་སྐུ་མདུན་གྱི་བཀའ་ཅིག་སྒྲུབ་གི་རེད་བསམ་བྱས་འདིའི་ཡང་ཤུགས་རྐྱེན་ཏན་ཏན་ཐེབས་སོང་དྲན་གྱི་འདུག་ལགས། ད་ངས་གནད་དོན་གལ་ཆེ་བ་གཅིག་དེ་ད་རིམ་པས་ད་ད་ང་ཚོ་ད་ད་དེའི་བགྲོ་གླེང་ནང་ལོགས་ལ་གཙོ་བོ་ཡང། ཁ་སང་ད་ཉིན་ཤས་གོང་ལ་ད་ད་བོད་དཔེ་མཛོད་ཁང་གིས་གོ་སྒྲིག་བྱས་པའི་གི་སྣང་ཚུལ་དང་གནས་ཚུལ་གྱི་བགྲོ་གླེང་ཐོག་ལ་ད་ཁྱེད་རང་ཆ་ཤས་བཞེས་ཡོད་རེད། ཨ་ནི་ཁྱེད་རང་ཡང་ཅིག་ཚན་རིག་པ་ཅིག་ཡིན་པས་ཡིན་པ་གང་ཞིག་ལ་ཡང་ནང་ཆོས་ནང་ལོགས་ལས་སོ་སོའི་དཔེ་ཁོ་རང་ད་ཅིག་གར་འཛུལ་བྱས་ཏེ་ཚན་རིག་དང་ནང་ཆོས་བར་གྱི་ཞིབ་བསྡུར་གྱི་ཐོག་ནས་ད་སློབ་སྦྱོང་གནང་མུས་ཆགས་བསྡད་ཀྱི་འདུག་དེའི་སྐོར་ལ་ང་ཚོ་རིམ་པས་ཡོང་གི་ཡིན། ད་ལྟ་ནུབ་ཕྱོགས་པས་ད་ལྟ་ང་ཚོ་རིགས་གཅིག་རྐང་འཛིན་ལ་གཟིགས་ཕྱོགས་དང། རྒྱ་གར་རེད། ཐ་ན་ཞིག་ང་ཚོ་བོད་པའི་སྤྱི་ཚོགས་ནང་རིགས་གཅིག་རྐང་འཛིན་སློབ་སྦྱོང་བྱས་པ་དེ་ལ་གཟིགས་ཕྱོགས་བར་ལ་ཁྱད་པར་ཅི་གང་ངས་བཀའ་འདྲི་ཞུ་ཡ་ཞིག་གཙོ་བོ་དེ་ཡིན། དཔེར་ན་ང་དེ་སྔ་མཐོ་སློབ་ཡོད་པའི་སྐབས་སུ་ཕྲན་ཞིག་གོ་མྱོང། ཕྱི་རྒྱལ་དུ་བ་ཡིན་པས་ན་ད་ཅིག་རིགས་གཅིག་རྐང་འཛིན་ཟེར་ཙམ་པ། ད་ཨང་རྩིས་ཡིན་པས་ན། ཨང་རྩིས་ཀྱི་ནང་ལོགས་ནས་ཁོ་སྡེ་ཚན་བྱེ་བྲག་བ་གཅིག་རང་ལ། དེའི་སྒང་ཕྱིན་བྱས་ད་དེ་ཁོ་རང་སྒང་ལ་ཁོ་རང་མཐའ་སྐྱེལ་བྱས་ད་དེའི་སྒང་ལ། ད་ཅིག་ང་ལས་ལྷག་པ་མེད་ཟེར་ཡ་ཆོག་ར། དེའི་སྒང་དྲི་བ་ག་རེ་བཀོད་པ་ཡིན་ནའི་རེད། ད་སོ་སོས་གསར་གཏོད་ག་རེ་བྱེད་རྒྱུ་ཡིན་ནའི་རེད། ར་བ། ད་ང་ལས་ལྷག་པ་མེད་ལབ་དེ་འདྲས་ཕྱི་རྒྱལ་ངོས་ནས་གནང་སྟངས་དེ་དེ་འདྲ་རེད། ད་རྒྱ་གར་ནང་ཡིན་པས་ན། ཨང་རྩིས་ལ་སོགས་པ་ཡང་སློབ་ཚན་ཆ་ཚང་རོགས་བྱོས་ར་ད་སྡེ་ཚན་ཚང་མ་དགོས་ཡ་རོགས་གྱིས་ང་ཚོ་བོད་པའི་ནང་ལོགས་ཚུལ་སྲོལ་རྒྱུན་གྱི་རིག་གནས་ལ་ཅིག་བལྟས་བལྟས་པ་ཡིན་ན་དགེ་བཤེས་ལྷ་རམས་པ་ཟེར་སོང་མ་ད་ང་ཚོ་དེང་སང་ཕྱི་རྒྱལ་གྱི་འབུམ་རམས་པའི་ལས་ཀྱི་གནས་ཚད་དེ་གཅིག་པ་རེད་དོ་ད་གཞུང་ཆེན་བཀའ་པོད་ལྔ་ད་ཚ་ཆ་ཚང་གཟིགས་དགོས་ཀྱི་ཡོད་རེད་བ་དེ་གཉིས་བར་ཧེ་བག་རོགས་གང་འདྲ་གཟིགས་ཡོད་ན། ད་རེད་སྤྱི་བཏང་ནི་ད་འདི་རེད། ང་ཚོའི་གིས་སྔར་གཏན་འབེབས་བྱས་བྱ་བྱོས་ཀྱི་ད་ཅིག་ཨང་རྩིས་ཀྱི་ད་དཔེར་བྱས་ན་ཨང་རྩིས་རོགས་ཆ་མཚོན་པ་ཡིན་ན་རེད་བ། ད་ཨང་རྩིས་ནང་འབུམ་རམས་པ་བྱས་པ་ཡིན་ན་དེ་ནང་ཁྱེད་རང་གསུངས་པ་ནང་བཞིན་གྱི་ནང་གསེས་ཀྱི་སྡེ་ཚན་མང་པོ་ཅིག་ཡོད་རེད་བ། དེའི་ནང་ལོགས་ད་འབུམ་རམས་པའི་གི་དམིགས་ཡུལ་ག་རེ་ཞུས་པ་ཡིན་ན་སྔར་མེད་པ་ཅིག་གསར་པ་ཅིག་སོ་སོས་རྙེད་པ་བྱེད་དགོས་རེད་བ། སྔར་ཡོད་པ་དེ་སྒང་ལ་མཁས་པ་ཆགས་པ་ཙམ་འབུམ་རམས་པ་རྩིས་ཀྱི་མ་རེད་བ། ཨ་ནི་སྔར་མེད་པ་ཅིག་གསར་པ་ཅིག་སོ་སོས་བཤད་པ་ཡིན་ན་རང་བཞིན་གྱིས་དེའི་ཐོག་ལ་ད་བརྗོད་བྱ་དེའི་ཐོག་ལ་སོ་སོ་མཁས་པ་ཆགས་འགྲོ་རེད་བ། ག་ལ་ན་འདི་སྒང་ལ་ད་གཞན་དང་མི་འདྲ་བར་སོ་སོའི་དུས་ཚོད་བཏང་ཡོད་རེད་བ། ད་དེ་གི་ཅིག། ནང་གསེས་ཀྱི་གནད་དོན་མང་པོ་ཅིག་རེད་བ། སོ་སོའི་གནད་འགག་མང་པོ་ཅིག་ད་སོ་སོ་མ་གཏོགས་མི་གཞན་པས་མཁྱེན་གྱི་མ་རེད་བ། དེ་ཡིན་དུས་རང་བཞིན་གྱིས་འདི་ཐོག་ལ་སོ་སོ Expert མཁས་པ་ཆགས་འདུག་དོ། ད་ད་ལྟ་གཅིག་ནས་ད་ད་ག་རང་དེའི་ཐོག་ནས་མཁས་པ་ཅིག་ཏུ་ཡོད་རེད་ཡིན་པ་ཡིན་ན། གཞི་རྩའི་གི་རྨང་ཨང་རྩིས་ཀྱི་རྨང་གཞི་ཅིག་ཡོད་རེད་བ། དཔེར་ཆ་བཞག་ན་ཨང་རྩིས་ཀྱི་གོ་རྟོགས་དེ་གང་ལ་གང་འཚམ་ཅིག་མཐོ་པོ་མ་སླེབས་པ་ཡིན་ན་འབུམ་རམས་པའི་ཉམས་ཞིབ་ལ་ཞུགས་ཐུབ་མ་རེད། རེད་བ། དེ་ཡིན་དུས་ཨང་རྩིས་འབུམ་རམས་པའི་སློབ་སྦྱོང་བྱེད་མཁན་ཞིག་ཡིན་པ་ཡིན་ན། ཁོ་རང་གི་ད་ཅིག་ནང་གསེས་ཀྱི་སློབ་ཚན་མང་པོ་ཅིག་ཡོད་རེད་བ་དེ་ནང་ལོགས་རྩིས་ལ་གང་ལ་གང་འཚམ་གྱི་གོ་རྟོགས་ཡག་པོ་ཅིག་ཡོད་རེད། ཡིན་པ་ཡིན་ན། བརྗོད་གཞི་ཡོད་ཚད་ཐམས་ཅད་ནང་ལོགས་ལ་ཡང་ཁོ་རང་གིས་ཅིག་གསར་གཏོད་བྱེད་ཐུབ་ལ་བྱེད་ཐུབ་མ་རེད་བ། དེ་ཡང་ཅིག་དུས་དང་སོ་སོ་གྱི་ནུས་པའི་དབང་གིས་རེད་བ། ཡིན་པ་ཡིན་ན་དེ་རྨང་གཞི་གི་ད་གོ་རྟོགས་དེ་ཏན་ཏན་དགོས་རེད་རྨང་གཞི་གི་གོ་རྟོགས་དེ་ཡིན་ང་ཚོ་འཛིན་རིམ་བཅུ་པ་ཐོན་པ་དང་བཅུ་གཉིས་ཐོན་པ་ཙམ་མ་རེད་བ། དེ་ནས་ཉེ་བའི་གཙུག་ལག་རབ་འབྱམས་པ། དེ་མ་ཡིན་པ Masters གྱི་སློབ་སྦྱོང་ཡོད་རེད་བ། དེའི་ཕ་ཚོང།

ད་དེ་ཚོ་ཞིབ་མཐོང་ཡོད་བསམ་པ། ང་ཚོ་སློབ་གྲྭ་སྐབས་སུ་སློབ་ཕྲུག་མང་ཆེ་བ་གི་དམིགས་ཡུལ་དེ་ཡ་མེད་ན་རྗེས་མ་ཅིག་ད་ཅིག་གོང་གསུངས་པ་ནང་བཞིན Astronaut ད་འཛམ་གླིང་ཕྱི་ལ་ད་ཅིག་ག་ལོ་འགྲོ་འགྲོ་ཡིན་ཟེར་བ་ར་ད་ང་ཚོ་དེ་འདྲ་འགྲོ་ཆེ་ཡང་ཚན་རིག་པ་བྱེད་ཀྱི་ཡིན་ལབ་མཁན་དེ་འདྲ་མང་པོ་ཞིག་ཡོད་རེད་ད་དེ་སྐབས་སུ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཕྱོགས་དང་སྒྲ་བཅས་ད་ཚན་རིག་པའི་མདུན་ལམ་ཡོད་མ་རེད་ད་ལྟའི་ང་ཚོ་སྤྱི་ཚོགས་ལ་བལྟས་པ་ཡིན་ན་དང་པོ་ཙག་སྒྲ་ཟོ་ཉེས་བཅས་ཡོད་མ་རེད་ཟེར་ར་དེ་འདྲའི་ཅིག་ང་ཚོ་ཅིག་ཁོར་ཡུག་ཡོད་རེད་ཡང་སློབ་གྲྭའི་ནང་ལོགས་ལ་དགེ་རྒན་དང་ད་ཅིག་མདུན་ལམ་སློབ་སྟོན་པ་མང་ཆེ་བ་ཅིག་བསམ་བློ་གཏོང་ཕྱོགས་དེ་དེ་འདྲ་བྱ་དགོས་འདུག་གལ་ཏེ་སློབ་ཕྲུག་དེའི་འཛིན་གྲྭ་ནང་ལོགས་ལ་ཆ་ཅན་ཨང་ཀི་དང་པོ་གཉིས་པ་ཅིག་ལེན་བསྡད་ཀྱི་ཡོད་པ་ཡིན་ན་མ་འོངས་པར་མདུན་ལམ་དེ་ངེས་པར་དུ་ཁོ་རང་ཚན་རིག་སྡེ་ཚན་ནང་འགྲོ་དགོས་ཡོད་པ་རེད་རེད་འཛིན་གྲྭ་བཅུ་གཅིག་བཅུ་གཉིས་ནས་མ་རེད་བ། དེ་འདྲ་ཡིན་ང་ཚོ་ད་ཁོར་ཡུག་ཅིག་ཡོད་རེད་བ། ཨ་ནི་ད་ཁྱེད་རང་གིས་གོང་གསུངས་སུ་ད་ཅིག་སོ་སོ་འཛིན་གྲྭ་བཞི་བ་དང་དེ་དུས་ནས་ཁོ་རང་ཚན་རིག་ལ་སྤྲོ་བ་ཞུགས་ཡོད་གསུངས་གི་འདུག་བ། ཨ་ནི། ད་ལྟ་ཁྱེད་རང་མཉམ་དུ་ལ་དེའི་སྐབས་སུ་སློབ་ཕྲུག་མང་པོ་མཉམ་དུ་ཡོད་རེད། རྗེས་ལ་འཛིན་རིམ་བཅུ་གཉིས་དང་བཅུ་གཅིག་བཅུ་གཉིས་ཆ་ཚང་ཚན་རིག་ནང་སློབ་སྦྱོང་བྱེད་མཁན་མང་པོ་ཞིག་མཉམ་དུ་ཕེབས་ཡོད་རེད་བ། ད་ལྟ་མར་ཅིག་ཕྱིར་ལྟ་བྱས་པ་ཡིན་ན། ཨ་ནི། ཁྱེད་རང་མཉམ་དུ་ལ་དངོས་གནས་ཅིག་ཚན་རིག་ལ་སྤྲོ་བ་ཡོད་མཁན་དང་ཁྱེད་རང་གི་ད་འཛིན་གྲོགས་རེད་ངོ་ཤེས་པ་རེད། ག་ཚོད་ལམ་འདི་སྒང་ཏག་ཏག་ཅིག་བསྐྱོད་ཐུབ་ཡོད་ན། ད།
འདི་རེད་དཔེར་བྱས་ན། ད་སོ་སོ་གི་སྤྲོ་བ་ཡོད་ན་ཡང་ད་ཅིག་མཐུན་རྐྱེན་མང་པོ་ཞིག་འཛོམས་དགོས་འདུག་མཐུན་རྐྱེན་དེ་མ་འཛོམས་པ་ཡིན་ན་ད་སོ་སོའི་བྱེད་འདོད་ག་ཚོད་ཡིན་པ་ཡིན་ན་ད་སོ་སོ་སོ་སོའི་གི་ཅིག་ནང་མི་གི་དཔལ་འབྱོར་གནས་སྟངས་རེད་གང་ཅིའི་ཐད་ནས་ད་ཐུབ་མ་ཐུབ་གི་དྲི་བ་དེ་སླེབས་ཀྱི་རེད་བ་ད་དེ་ང་ཚོའི་དངོས་ཡོད་གནས་ཚུལ་རེད་བ་དེ་ཡིས་ཞུ་དགོས་རེད་དེ་ཡིན་དུས་ད་དེའི་ཚེ་དུས་དུས་ད་ང་ཚོའི་ཅིག་ཤེས་རིག་ལྷན་ཁང་རེད་དེ་མིན་བོད་ཁྱིམ་སློབ་གྲྭ་རེད་ད་ཚོགས་པ་མང་པོ་ཞིག་གི་ཐོག་ནས་ད་ཅིག།

པའི་གཞི་མཐུན་དངོས་ཁམས་ཚན་རིག་རང་ཐོག་དོ་སྣང་བྱེད་མཁན་རང་ཡིན། ང་གཉིས་སྔོན་མ་ཆུང་དུས་གཅིག་པ་ཡིན་དེ་འདྲའི་བརྗོད་གཞི་དེ་འདྲའི་ཁར་སྤྲོ་བ་ཡོད་མཁན་དུས་དུས་ཚོད་སྟོང་པ་ཡོད་ན་དེ་འདྲའི་སྒང་ལ་ང་གཉིས་ཕན་ཚུན་དྲི་བ་བཏང་བགྲོ་གླེང་བྱེད་མཁན་རང་ཡིན། དེ་ལྟ་ཡིན་དུས་ཁོ་རང་ལ་ཡང་དེ་འདྲའི་གོ་སྐབས་ཀྱི་བརྒྱུད་ནས་གཅིག་སོ་སོ་གྱི་སྤྲོ་སྣང་ཡོད་སའི་གི་སློབ་ཚན་ལ་མུ་མཐུད་བྱས་ནས། རིགས་གཅིག་རྐང་འཛིན་གནང་བྱས་འབུམ་རམས་པ་ཐོན་ཡས་ཀྱི་གོ་སྐབས་ཅིག་བྱུང་གོ་སྐབས་ཐོབ་མ་ཟད་ད་ད་ལྟའི་ཆར་ལ་ཞིབ་འཇུག་གི་ལྟེ་གནས་ལ་ཞུགས་ཡོད་རུང།

ད་གཅིག་གྲྭ་བཙུན་ཙམ་གྱིས་སློབ་གཉེར་གནང་ཡ་ཅིག་མ་རེད། མི་སྐྱ་རེད་གཞོན་སྐྱེས་རེད་ད་ཚང་མས་ངེས་པར་དུ་སློབ་སྦྱོང་གནང་དགོས་ཀྱི་ཡོད་རེད་ཟེར་ནས་ད་དཀའ་ནས་ཡང་ནས་ཡང་དུ་ཐུགས་བརྩེ་གནང་གི་ཡོད་རེད་བ། ཁྱེད་རང་བྱས་ན་གཅིག་ནང་ཆོས་ལ་དབྱིངས་སླེབས་སྟངས་རེད། ད་ང་ཚོ་ཆུང་ཆུང་སྐབས་སུ་ནང་ཆོས་ཀྱི་གཅིག་སྒང་ལ་བསམ་བཏང་སྟངས་འདི་མང་ཆེ་བ་གཅིག་གཅིག་མཚུངས་འདྲ་བོ་ཆགས་འགྲོ་གི་ཡོད་རེད། དཔེར་ན་ད་གཅིག་འབུ་མ་གསོད་ཨ་ནི།

ལགས་འོ་ད་ཞུ་ཞུ་ང་ལ་ངེས་པ་རྙེད་དུ་ཁེལ་མི་འདུག་ར་ཞུ་ཞུ་ཡི་སློབ་སྦྱོང་བྱས་ཡོད་མ་རེད་གྲྭ་ལ་དྲིན་པོ་ཆེ་བརྟས་ཡོད་ར། ཨ་ཡིན་པ་ཡིན་ད་ཁྱེད་རང་གིས་གསུངས་པ་ནང་བཞིན་རེད་གཅིག་ནང་ཆོས་ལ་ཡིན་དུས་གཅིག་ང་ཚོའི་སྤྱི་ཚོགས་ཀྱི་མཐོང་སྣང་གཅིག་ཡོད་རེད་ར་གཅིག་ནང་ཆོས་ཀྱི་རྐྱེན་པས་རིག་གཞུང་ལ་མཁས་པ་ཞིག་བཟོས་ཀྱི་རེད་བྱེད་སྟངས་བྱེད་ལུགས་ལ་མཁས་པ་འདུག་ར། ཨ་ཡིན་པ་ཡིན་ན་ནང་ཆོས་ལ་ད་ཕྱོགས་གཞན་བལྟས་པ་ནས་གལ་སྲིད་ཕྱི་ནས་བསམ་བློ་བཏང་བ་ཡིན་ན་ད་ནང་ཆོས་ལ་དོན་གཉེར་ཞུ་ཡས་དེ་ལ་ངས་ད།

ནང་པའི་མཁས་པ་དང་ཚན་རིག་པ་དེ་ཚོ་བགྲོ་གླེང་གནང་ཡོང་དུས། ང་རང་ཚན་རིག་སྤྲོ་སྣང་ཡོད་དུས་རང་བཞིན་གྱིས་ཚན་རིག་དང་ནང་ཆོས་ལ་ཅིག་དེ་འདྲའི་གྱི་བགྲོ་གླེང་བྱེད་སའི་གྱི་བཀའ་མོལ་གནང་སའི་གྱི་གཞི་ཅིག་འདུག་ར་ཐུན་མོང་བའི་གཞི་ཅིག་འདུག་དེ་ག་རང་ལ་ཅིག་ད་རྩད་གཅོད་བྱེད་འདོད་སླེབས་བྱས་ཨ་ནི་ནང་ཆོས་གྱི་ད་དེ་དཔེ་ཆ་དེ་བལྟས་པ་ཡིན་ན་རེད་དེ་འདྲ་ཡིན་ན་ཉེ་ལམ་བསམ་བཏང་བ་ཡིན་ན་ད་ནང་ཆོས་ལ་ངའི་བསམ་པ་ལ་ཅིག་ང་རང་འདྲ་བོ་གཅིག་པ་ཡིན་ན་ཅིག་ད་མུ་མཐུད་བྱས་ར་ད་ཅིག་རྒྱུན་རིང་པོ་ལས་འགའ་ད་ཅིག་དོན་གཉེར་བྱེད་གི་ད་འདུན་པ་སླེབས་ལ། ཨ་ལིང་མི་ལ། བདེན་པ་བཞིའི་དོན་བསམ་བཏང་བ་ཡིན་ན་བསམ་གྱི་འདུག་ར་ད་ཅིག་སོ་སོ་དངོས་གནས་ཁོ་ར་སོ་སོ་ལ་ཅིག་མི་བདེ་བ་ཅིག་ཡོད་ན་སྡུག་བསྔལ་སྡུག་བསྔལ་བའི་རང་བཞིན་ཅིག་སོ་སོ་ག་ཚོད་ར་འཕྲོད་ན་མ་འཕྲོད་ན་སེམས་ཀྱི་དཀའ་ངལ་ཡོད་ན་ག་ཡིན་ན་ད་ཅིག་སོ་སོ་དེ་འདྲའི་དེ་འདྲའི་ཞི་ཡས་ཀྱི་ཐབས་ཤེས་དེ་ད་ནང་ཆོས་ནས་ཅིག་སྟོན་དགོས་འདུག་སྟོན་ཡས་འདི་ཡི་ཅིག་བསླབ་བྱ་ཙམ་མ་ཡིན་པ་དངོས་ཡོད་གནས་ཚུལ་གཞི་དངོས་པོ་ལ་ཕབ་བཞག་བྱས་ར་ཨ་ནི་ལམ་དང་འབྲས་བུའི་རྣམ་བཞག་གསུང་གི་འདུག་བ་གཞི་ལམ་འབྲས་བུའི་རྣམ་བཞག་ཐོག་ནས་དེ་འདྲའི་བསམ་བཏང་བ་ཡིན་ན་ཨ་ནི་ཅིག་རང་རང་ཤུགས་ཀྱིས་ཡང་སྤྲོ་བ་སླེབས་ཀྱི་འདུག་བསམ་གྱི་འདུག་ནང་ཆོས་སློབ་སྦྱོང་བྱེད་ཡ་ལ་ར་དེ་ཚོ་ངས་ནང་ཆོས་ལབ་པ་ཡིན་ན་ཞུ་ཞུ་ཅིག་ད་སྒང་ནས་མར་ཨུ་ཚུགས་རྒྱག་ཅིག་ང་བྱས་ཤོག་བྱས་ཤོག་ལབ་ཡ་ཤ་བྱོས་ཀྱི་བརྩི་གི་མེད་ར་ང་རང་རང་གིས་ཅིག་སྤྲོ་སྣང་འདྲ་བོ་ཅིག་ཚོར་ད་ལྟ་ཚན་རིག་དང་ཨང་རྩིས་ལ་སྤྲོ་སྣང་རྙེད་པ་ནང་བཞིན་ནང་ཆོས་དེ་ལ་ཡང་ངས་གནད་འགག་འདྲ་བོ་ཅིག་མཐོང་གི་འདུག་གནད་འགག་མཐོང་ཡོང་དུས་ང་ལ་དེ་འདྲ་བྱས་ཤོག་ལབ་ནས་ལབ་དགོས་ཀྱི་མི་འདུག་ར་སོ་སོ་རང་ཤུགས་ཀྱིས་ད་དོ་སྣང་སླེབས་ཀྱི་འདུག་བ། ཨོ་དེ་འདྲ་འགྲོ་ཅི། ལགས་སོ། ད་ཡང་དུས་རྒྱུན་ཡང་གོང་ས་མཆོག་གིས་ད་ཅིག་ནུབ་ཕྱོགས་པའི་ཚན་རིག་མཉམ་དུ་ལ་བཀའ་མོལ་གནང་པའི་སྐབས་སུ་ཡིན་པ་ཡིན་ན་རེད། ད་དུས་རྒྱུན་ཅིག་ཀ་ད་མི་མང་འདུ་འཛོམས་ཆེན་པོ་ཡོད་ས་ལ་ཡང་ནས་ཡང་དུ་བཀའ་སྩལ་ད་ཅིག་དེ་ད་ལུང་འདྲེན་གྱི་ཐོག་ནས་ད་ལྟ་དགེ་སློང་དག་གམ་མཁས་རྣམས་ཀྱིས་བསྲེགས་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟག་ལ་ང་ཡི་བཀའ་བླང་བྱ་གུས་ཕྱིར་མིན། ད་ཁྱེད་རང་ཚན་རིག་པ་ཅིག་རེད། ཨ་ནི་སྐྱབས་མགོན་མཆོག་གིས་གསུང་གི་ཡོད་རེད་ནང་ཆོས་དང་ཚན་རིག་གཉིས་ད་ཅིག་ཀ་མཉམ་དུ་མཉམ་དུ་འགྲོ་ཐུབ་ཀྱི་ཡོད་རེད།

ཆོག་མཆན་སྟེར་བ་ཡིན་ན་ཚན་རིག་གི་ཞིབ་འཇུག་གི་སྒྲོམ་གཞི་ལས་འདས་པ་རེད་བརྗོད་ཡོད་རེད་རོ། དེ་ཡིན་དུས་ཚན་རིག་གི་དྲི་བ་ཁོ་རང་མ་ཡིན་པ་རེད་བརྗོད་ཡོད་རེད་ཤེས་པ་ག་རེ་ཡིན་མིན་ལབ་ཡ་དེ། དེ་གི་ཆ་ནས་ཡང་ནང་ཆོས་དང་ཚན་རིག་བར་ལ་ཅིག་བགྲོ་གླེང་ཡོང་པ་ཡིན་ན་ཅིག། ཚན་རིག་ལ་ནང་ཆོས་ཀྱི་ཐོག་ནས་ཡང་ཅིག་བློ་སྐྱེད་བླང་ཡག་དང་ལེགས་ཆ་བླང་ཡག་དེ་འདྲའི་ཅིག་བྱུང་ཡོང་གི་འདུག་ཤེས་པའི་རྣམ་གཞག་གི་ཐོག་ནས། ཡང་ཕྱོགས་གཞན་པ་ཅིག་ནས་ནང་ཆོས་ནས་དཔེར་བྱས་ན་རྡུལ་ཕྲན་གྱི་རྣམ་གཞག་གཏན་འབེབས་བྱེད་ཡོང་དུས་རོ། དངོས་སུ་རྡུལ་ཕྲན་དེ་ཡིས་ང་ཚོས་གི་ཅིག་མཐོང་ཡས་གལ་ཡོང་མ་རོ།

ནུབ་ཕྱོགས་པའི་ཚན་རིག་སོགས་ཁོ་རང་ཚོ་ལ་དགོས་མཁོ་དང་ཁོ་རང་ཚོའི་ཁེ་ཕན་ལ་དམིགས་ནས་ཁོ་ཚོར་ཁེ་ཕན་མང་བ་ཡོད་རེད། ཚུར་ང་ཚོ་ནང་པའི་ངོས་ནས་ཡོད་ར། ནང་ཆོས། ལྷག་པར་དུ་ད་འདི་ན་མཉམ་ཞུགས་གནང་མཁན་མང་ཆེ་གཙོ་བོ་གོང་ས་མཆོག་བྱས། དེ་ནས་ད་ང་ཚོ་གདན་ས་ཁག་གི་ད། དགའ་ལྡན་ཁྲི་རིན་པོ་ཆེ་ནས་བྱས་ནས་ད་ཅིག་བྱང་རྩེ་རེད་དེ་ནང་བཞིན་གྱི་ད་ཅིག་བླ་མ་དབུ་མཛད་རེད། མཁན་པོ་རེད། ཆ་ཚང་ཡོད་དུས་ཙམ་པ།

དེང་སང་གི་ཚན་རིག་ལ་མ་བྱ་ཆེར་མཁྱེན་པ་ཡིན་ན་གཏིང་ཟབ་པོ་ཅིག་དང་ཡོངས་རྫོགས་པ་ཅིག་བཤད་ཁག་པོ་རེད་བསམ་གྱི་འདུག་ད་དེ་མ་ཤེས་པའི་དབང་དུ་བཏང་ཕྱིར་ང་ཚོའི་ད་ལྟ་བོད་ནང་སྐྱེས་བུ་དམ་པ་མང་པོ་བྱུང་བ་རེད་ཁོ་རང་ཚོ་ས་དང་ལམ་གྱི་ཡོན་ཏན་ས་ལམ་བགྲོད་ཅིག་ཕྱིན་པ་རེད་འདི་རེད་དེ་ཡིན་པ་ཡིན་ད་ཡང་ད་ལྟའི་དུས་ལ་དུས་རབས་ཉེར་གཅིག་པའི་ནང་ལོགས་ལ་ཅིག་ནང་པའི་ཆོས་འདི་ཡང་ཅིག་མ་ཉམས་པ་བྱས་ཨ་ནི་ད་ལོ་བརྒྱ་ཕྲག་ཁ་ཤས་ཀྱི་རིང་ལ་གནས་ཐུབ་པ་གནས་ཐུབ་པ་ཙམ་མ་ཡིན་པ་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་ང་ཚོས་ཉམས་ལེན་བྱེད་ཡག་དེ་གནས་པ་ལ། ངའི་བསམ་པ་ལ་ད་དེང་དུས་ཀྱི་མིའི་གི་བསམ་བློ་འཁྱེར་ཕྱོགས་དང་ཁོ་རང་ཚོ་གི་ག་རེ་ལ་ཆ་བཞག་མ་བཞག་འདི་ལ་དཔག་པའི་འགྲོ་དགོས་རོ། ཨ་ནི་དེང་སང་ང་ཚོ་ཡིན་པ་ཡིན་ན་ཅིག་གཞི་དངོས་པོའི་རྣམ་གཞག་དེ་ད་གཞི་དངོས་པོའི་རྣམ་གཞག་ཕྱིའི་གཟུགས་ཅན་གི་རྣམ་གཞག་དེ་ད་ཚན་རིག་ནས་ད་རབ་དང་རིམ་པ་གཏིང་ཟབ་པོ་ཞིག་གསུངས་ཡོད་རོ་ད་ག་ཚོད་ཁས་ལེན་བྱས་ན་མ་བྱས་ན་རོ་དེ་གསུངས་ཡོད་རེད། ཨ་ནི་འདི་ལ་དཔག་པའི་ང་ཚོ་གི་ཅིག་ནང་ཆོས་ལ་དུས་གཏན་གཏན་ལས་ཁས་ལེན་ཡོད་རེད་དྲན་གི་འདུག་རོ། ད་འདི་གི་ངས་གོང་དུ་ཞུས་པ་ནང་བཞིན་རེད་ཐོག་མར་སྔོ་འགྱུར་གི་གནོད་གི་ཡོད་ན

བརྩོན་འགྲུས་ཆེ་བ་ཡིན་ན་རང་བཞིན་གྱི་འགོ་ཚུགས་ཀྱི་རེད་ར་གོ་རྟོགས་འཕེལ་གྱི་རེད་གོ་རྟོགས་འཕེལ་ན་བརྒྱ་ཆ་ཤུགས་ཀྱིས་བརྒྱ་ཆ་ཡག་པོ་ལོན་གྱི་རེད་དྲན་གྱི་འདུག་ངས་དེ་ཡིན་ན་གནད་འགག་ཆེ་འདི་དྲི་བ་བཏང་ཡ་དང་སྤྲོ་སྣང་འཕེལ་སྤྲོ་སྣང་མ་འཕེལ་བ་ཡིན་ན་དྲི་བ་ཡོང་གི་མ་རེད་ར་ཚན་རིག་ལ་ཡ་དེ་དྲི་བ་མ་བཏང་བར་ཤེས་ཡ་ཡོད་མ་རེད་ཚན་རིག་དང་དེ་འབྲེལ་གྱི་རིག་གནས་འདི་ཚོ་ཁག་དེ་དེ་ཡིན་ཙང་ངས་གནད་འགག་ཆེ་ཤོས་དེ་ཁོར་ཡུག་ཅིག་ཡིན་པ་ཡིན་ན་དྲི་བ་བཏང་ས་དང་དོགས་པ་བསླང་སའི་གི་ཁོར་ཡུག་ཅིག་བསྐྲུན་པ་ཡིན་ན

སློབ་སྦྱོང་ཡིན་པ་ཡིན་ནའང་འདྲ། ཕྱག་ལས་ག་འདྲ་ཞིག་གནང་གི་ཡོད་པ་དེ་སྤྲོ་སྣང་ཡོད་པ་ཡིན་ན་རོ། ནི། དེ་གི་ཐོག་ནས་ད་སོ་སོ་ཞིག་ག་ལོར་འདི་སྒང་ལ་ཤར་བསྐྱོད་བྱེད་ཐུབ་ཡ་དང་མུ་མཐུད་ནས་འགྲོ་ཐུབ་ཀྱི་ཡོད་པ་དེ་ད་དེ་རིང་གཙོ་དོན་ཞུ་བ་ཞིག་ལགས་སོ། ཨ་རབ་དགའ་ལགས་དེ་རིང་ང་ཚོར་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ་བཀའ་དྲིན་ཆེ། ལགས་སོ་ཐུགས་རྗེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ། རྒྱལ་སྤྱིའི་གསར་འགྱུར་གྱི་མགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་སྐུ་འཕྲེང་དང་པོ་མཁས་གྲུབ་རྗེའི་གཅུང་པོ་སྙན་བརྒྱུད་གདམས་པའི་མངའ་བདག་དགའ་ལྡན་ཁྲི་ཆེན་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་སྐུ་མྱ་ངན་ལས་འདས་ནས་ལོ་ལྔ་བརྒྱ་ལྔ་བཅུ་འཁོར་བའི་བཀའ་དྲིན་རྗེས་དྲན་གྱི་མཛད་སྒོའི་ཐོག་གསུང་བཤད་གནང་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུང་བཤད་དབུ་འཛུགས་གནང་དོན། སྙན་བརྒྱུད་བསྟན་པའི་མངའ་བདག་ཁྲི་ཆེན་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་དགོངས་པ་མྱ་ངན་ལས་འདས་ཏེ་མི་ལོ་ལྔ་བརྒྱ་ལྔ་བཅུ་འཁོར་བའི་གི་དུས་དྲན་སྲུང་བརྩི་འདི་གནས་ཁྱད་པར་ཅན་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་པའི་གདན་ས་འདིར་གནང་བ་ནི་ཆོས་སྲིད་གཉིས་ཀའི་ཆ་ནས་དོན་སྙིང་ལྡན་པ་ཞིག་ཆགས་ཡོད་རེད་བྱས་ནས་ཞུ་ཡ་དང། སོགས་གསུང་བཤད་གནང་འདུག

བསྟན་འཛིན་དཔལ་སྒྲོན་ལགས་བོད་པའི་སྐུ་ཚབ་གནང་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གོ་ལའི་མཛེས་མའི་འགྲན་བསྡུར་རམ Miss Global Pageant ཞེས་པའི་ནང་མཉམ་ཞུགས་གནང་འདུག། ཡང་རྒྱ་ནག་གཞུང་གིས་ཨ་མི་རི་ཀ་ནས་རྒྱ་ནག་ལ་སྐྱོད་མཁན་གྱི་ཡུལ་སྐོར་སྤྲོ་འཆམ་པ་རྣམས་ལ་བི་ཟ་ཐོངས་མཆན་སྤྲོད་ཕྱོགས་ཐོག་ཡིག་ཆ་ཉུང་དུ་གཏོང་བའི་སྐོར་དེ་གའི་རྒྱལ་ས་ཝཱ་ཤིང་ཏོན་ནང་རྟེན་གཞི་བྱས་པའི་རྒྱ་ནག་གི་གཞུང་ཚབ་ལས་ཁང་གིས་རེས་གཟའ་པ་སངས་ཉིན་བརྡ་ཁྱབ་ཞིག་བཏང་བ་དེའི་ནང་བཀོད་ཡོད་པ་རེད་འདུག། རྒྱ་ནག་ནང་རྒན་འཁོགས་མང་དུ་འགྲོ་བ་དང། ལས་ཀ་བྱེད་མཁན་གྱི་མི་འབོར་ཉུང་དུ་འགྲོ་བའི་དཀའ་ངལ་དེར་གདོང་ལེན་གྱི་ཆེད། མི་འབོར་གྱི་སྒྲོམ་གཞིའི་ཐོག་ནས་ཁེ་ཕན་མང་ཤོས་ལེན་ཐབས་དང། ཤེས་ཡོན་སློབ་གསོའི་ཐོག་འགྱུར་བ་གཏོང་བ་ཡིན་ན། སྤྱི་ཚོགས་བརྟན་ལྷིང་དང་ཡར་རྒྱས་འཛུགས་སྐྲུན་མུ་མཐུད་ནས་རྒྱུན་འཁྱོངས་ཡོང་རྒྱུ་ཡིན་པའི་སྐོར། ཆེད་ལས་མཁས་པ་རྣམས་ཀྱིས་བརྗོད་ཡོད་པ་རེད་འདུག། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔའ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང་ཞུ་ཡོད།